ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དྲུག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་གཉིས་པའི་ཚེས་དྲུག་རེས་གཟའ་མིག་དམར་གྱི་ལས་རིམ་འདི་བཀོད་སྒྲིག་གནང་མཁན་དབྱངས་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་བསྟན་འཛིན་དཔའ་མོ་ལགས་དང་མཁའ་འགྲོ་གཡང་འཛོམས་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུས་པ་དང་ཆབས་ཅིག་ཐེངས་འདིའི་ལས་རིམ་ཁག་རིམ་པས་རྒྱང་བསྲིངས་ཞུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་རྒྱ་ནག་གི་ཉེན་རྟོག་པས་ཀིརྟི་དགོན་པའི་དགེ་འདུན་པ་བློ་བཟང་ཐབས་མཁས་ལགས་འཛིན་བཟུང་རྗེས་ད་བར་གནས་སྟངས་གསལ་ཆ་མེད་པར་ལུས་ཡོད་པའི་སྐོར་བཅས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། དེ་ནས་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་བོད་རང་སྐྱོང་ལྗོངས་དམར་ཤོག་ཚོགས་པའི་དྲུང་ཆེ་ཝང་ཅུན་ཀྲེང་གིས་ཉེ་ཆར་ལྷ་ས་གཙུག་ལག་ཁང་དང་ར་མོ་ཆེ་གཙུག་ལག་ཁང་གཉིས་སུ་ལོ་གསར་དང་འབྲེལ་ནས་དགེ་འདུན་ཚོར་འཚམས་འདྲི་ཟེར་བར་བསྐྱོད་པའི་སྐབས་བོད་བརྒྱུད་ནང་བསྟན་ཀྲུང་གོ་ཅན་གྱི་ཁ་ཕྱོགས་སུ་བསྐྱོད་ཐབས་འབད་བརྩོན་མཐའ་འཁྱོངས་བྱ་དགོས་ལུགས་བཀོད་སྒྲིག་བཏང་ཡོད་པ་དང་འབྲེལ་བའི་སྐོར་ལ་བཀའ་འདྲི་ཕྱོགས་སྒྲིག་ཞུས་པ་ཞིག་དང། ཐེངས་འདིའི་རྒྱ་ནག་ཐོག་དུས་བཀག་བསྐྱར་ཞིབ་སྐབས་སྔར་ལས་མི་འདྲ་བར་ཚོགས་མི་རྒྱལ་ཁབ་མང་པོས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ལ་ཐུགས་འཚབ་ཡོད་སྐོར་གསལ་སྟོན་གནང་ཡོད་ཀྱང། དོན་དངོས་སུ་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་དང་འབྲེལ་ནས་ཆེ་བསྟོད་གནང་བའི་རྒྱབ་གཉེར་དགོངས་འཆར་རྣམས་ལག་བསྟར་བྱེད་པའི་ཡིད་ཆེས་མེད་ཅེས་གསུངས་ཡོད་པའི་སྐོར་ཞིག་དང། དེ་ནས་གནས་འཕྲིན་ལེ་ཚན་ནང་བོད་ལྗོངས་མི་རིགས་སློབ་གྲྭ་ཆེན་མོའི་ལོ་རིམ་གཉིས་པའི་སློབ་མ་ཚེ་སྒྲོན་ལགས་རྒྱ་མིའི་ཉེན་རྟོག་པའི་འཛིན་བཟུང་དོ་དམ་འོག་འདས་གྲོངས་སུ་ཕྱིན་པའི་གནས་ཚུལ་ཐོས་མ་ཐག་འདི་ག་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་གཙོས་པའི་ཨ་རིའི་གྲོང་ཁྱེར་ཆེ་ཁག་ནང་ཁོང་གི་ཕ་མ་སྤུན་མཆེད་རྣམས་ལ་འདས་པོ་གང་ཉིད་ཀྱི་ཆེད་སྨོན་ལམ་གསུང་འདོན་སོགས་གནང་བའི་སྐོར་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་རྒྱང་བསྲིངས་ཞུ་རྒྱུ་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གསར་འགྱུར་ཁག་དབུ་འཛུགས་མ་ཞུས་གོང་ཐོག་མར་རྒྱ་ནག་གི་ཉེན་རྟོག་པས་ཀིརྟི་དགོན་པའི་དགེ་འདུན་པ་བློ་བཟང་ཐབས་མཁས་ལགས་འཛིན་བཟུང་རྗེས་ད་བར་གནས་སྟངས་གསལ་ཆ་མེད་པར་ལུས་ཡོད་པའི་སྐོར་ཡེ་ཤེས་ཟླ་བ་ལགས་ཀྱིས་སྙན་སྒྲོན་གནང་གི་རེད། རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དྲུག་པའི་ནང་བོད་ནང་གི་རྔ་བ་ཀིརྟི་དགོན་པའི་དཔེ་མཛོད་དགེ་རྒན་ཟུར་པ་དགེ་འདུན་པ་བློ་བཟང་ཐབས་མཁས་ལགས་ནས་ཕྱི་ཕྱོགས་སུ་འབྲེལ་འདྲིས་དང་བཙན་བྱོལ་ནང་གི་དཔེ་དེབ་བོད་ནང་དཔར་སྐྲུན་བྱས་སྐོར་གྱི་ཉེས་མིང་འོག་འཛིན་བཟུང་བཙན་འཁྲིད་ཀྱིས་ད་ལྟའི་ཆར་ཟླ་བ་བརྒྱད་ཙམ་འགྲོ་བཞིན་ཡོད་ཀྱང་ས་གནས་གང་དུ་འཁྲིད་ཡོད་དང་བཙོན་འཇུག་ཁྲིམས་ཐག་བཅད་མིན་སོགས་ཀྱི་ཞིབ་ཕྲའི་གནས་ཚུལ་ཤེས་རྟོགས་གང་ཡང་མེད་པ་ཆགས་ཡོད་པ་བོད་ནང་གི་འབྲེལ་ཡོད་བོད་མི་གཉིས་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། གོང་ཞུས་གནས་ཚུལ་མཁོ་སྤྲོད་པ་གཅིག་ནས་མུ་མཐུད་བརྗོད་དོན་ལ་དགེ་འདུན་པ་བློ་བཟང་ཐབས་མཁས་ལགས་རྒྱ་ནག་གཞུང་གིས་འཛིན་བཟུང་མ་བྱས་སྔོན་ཁོང་ཐེངས་ཁ་ཤས་ལ་འབོད་འགུག་དྲི་རྩད་བྱས་ཡོད་པ་དང་རྗེས་སུ་གློ་བུར་ཀིརྟི་དགོན་པའི་རང་ཤག་ཏུ་རྔ་བ་རྫོང་ཉེན་རྟོག་པས་འཛིན་བཟུང་གིས་གར་སོང་ཆ་མེད་དུ་གྱུར་ཡོད་པ་དང་ཁོང་ལ་ཉེས་འཛུགས་གཙོ་བོ་ཀིརྟི་དགོན་པའི་དཔེ་མཛོད་འགན་འཁུར་སྐབས་ཕྱི་ཕྱོགས་ཀྱི་དཔེ་དེབ་ཁག་ཅིག་བོད་ནང་དཔར་སྐྲུན་དང་ཕྱི་ཕྱོགས་སུ་འབྲེལ་བ་བྱས་པའི་ནག་ཉེས་བཙུགས་ཡོད་པ་འགྲེལ་བརྗོད་གནང་གི་འདུག། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་རྔ་བ་རྫོང་སྤྱི་བདེ་ཉེན་རྟོག་ཁང་དུ་འབྲེལ་བ་བྱས་ཀྱང་ལས་བྱེད་ཅིག་ནས་ཁྱོད་ཚོས་ས་ཆ་གང་ཞིག་ནས་འབྲེལ་བ་བྱེད་བཞིན་ཡོད། དགེ་འདུན་པ་བློ་བཟང་ཐབས་མཁས་ལ་རྩད་འཚོལ་བྱས་ནས་དོན་དག་ག་རེ་ཡོད་དམ། ཁོང་སྒེར་ལ་འབྲེལ་བ་བྱས་མ་གཏོགས་ང་ཚོའི་ངོས་ནས་ཁོ་ངོ་ཤེས་ཀྱི་མེད་ཅེས་བརྗོད་བྱུང། དགེ་འདུན་པ་བློ་བཟང་ཐབས་མཁས་ལགས་ནི་ཕ་ཡུལ་རྔ་བ་རྨེའུ་རུ་མ་རུ་ཆེན་གསུམ་པ་ནས་ཡིན་ཞིང་ཁོང་ད་ལྟའི་ཆར་དགུང་ལོ་ལྔ་བཅུ་ང་བཞི་ཡིན་འདུག་བཞུགས་སྒར་དྷརྨ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་བསྟན་འཛིན་པདྨ་ལགས་དང་མཁའ་འགྲོ་གཡང་འཛོམས་གཉིས་ནས་སྙན་སྒྲོན་ཞུ་གི་ཡིན། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་གིས་ཡུ་རོབ་ཀྱི་སྦེལ་ཇམ་ནང་དུ་ས་གནས་བོད་མི་ཚོར་མཇལ་འཕྲད་གནང་སྟེ་ཁུལ་དེའི་མཛད་རིམ་ཁག་ལེགས་གྲུབ་ཀྱིས་རྒྱ་གར་དུ་ཕྱིར་ཕེབས་གནང་ཡོད་འདུག། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཡུ་རོབ Baltic མངའ་ཁུལ་གྱི་རྒྱལ་ཁབ་གསུམ་དང་དེ་བཞིན་ཡུ་རོབ Finland། England། ནང་གི་མཛད་རིམ་གྲུབ་རྗེས་ཕྱི་ཚེས་བཞི་ཉིན་གྱི Belgium ཁུལ་དུ་ཕེབས་ཡོད་པ་དང། སྐབས་དེར་གནམ་ཐང་དུ Belgium སྐུ་ཚབ་དོན་གཅོད་དང་ས་གནས་མི་མང་གིས་ཕེབས་བསུ་ཞུས་ཤིང Belgium དུ་སྲིད་སྐྱོང་མཆོག་གིས་ས་གནས་བོད་མི་མང་ཚོགས་ལ་མཇལ་འཕྲད་གནང་སྟེ་བོད་མིའི་སྒྲིག་འཛུགས་ཀྱི་སྲིད་བྱུས་དང་བཀའ་ཤག་སྐབས་བཅུ་དྲུག་པས་བོད་དོན་དཀའ་རྙོག་སེལ་ཐབས་ཀྱི་ཐབས་ཇུས་ངོ་སྤྲོད་གནང་ཡོད་པར་སྦེལ་ཇམ་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་བྱུང། ཁ་ས་ཆུ་ཚོད་བཞི་དང་ཕྱེད་ཀའི་ཐོག་ལ་སྦེལ་ཇམ་ལ་གནས་པའི་གཞོན་སྐྱེས་ཚོ་དང་མཇལ་འཕྲད་གནང། དེའི་རྗེས་ནས་ལམ་སང་དགོང་དག་ཆུ་ཚོད་དྲུག་པ་ནས་བྱས་ནས་སྦེལ་ཇམ་ལ་བཞུགས་མཁན་གྱི་བོད་རིགས་མི་མང་དང་མཇལ་འཕྲད་གནང། ད་ལྟའི་ས་གནས་ཀྱི་མཛད་རིམ་ལེགས་གྲུབ་བྱུང་ནས་ད་རང་ཞོགས་ཀས་ཆུ་ཚོད་དགུ་དང་ཕྱེད་ཀའི་ཐོག་ལ་རྒྱ་གར་ལ་ཕར་ཆིབས་སྒྱུར་གནང་སོང། ད་ལན་ཁོང་སྲིད་སྐྱོང་དེ་སྦེལ་ཇམ་ས་གནས་ལ་ཕེབས་ཡ་དེ་ད་ཆེད་དུ་མངགས་ནས་བོད་རིགས་མི་མང་དང་མཇལ་འཕྲད་གནང་ག་ཕེབས་པ་རེད་ཟེར་ཞུ་འདོད་བྱུང་སོང།
སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྦེལ་ཇམ་ནང་གི་མཛད་རིམ་ནང་བོད་མིའི་དང་བླངས་ཞུ་གཏུག་ལས་འགུལ་བ་གཞོན་སྐྱེས་ཚོ་དང་མཇལ་མོལ་གནང་ཡོད་ཅིང་སྲིད་སྐྱོང་མཆོག་གིས་བོད་དོན་ཆབ་སྲིད་ཀྱི་གནས་བབ་དང། ལྷག་པར་བོད་མཐོ་སྒང་གི་ཁོར་ཡུག་གནས་སྟངས་ཐོག་ལ་གསུང་བཤད་གནང་ཡོད་པ། ས་གནས་སྦེལ་ཇམ་བོད་མིའི་དང་བླངས་ཞུ་གཏུག་ལས་འགུལ་བ་བསྟན་འཛིན་དཔལ་སྒྲོན་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་བྱུང་ལ་ཚོགས་ཞུགས་པ་རྣམས་ཀྱི་དྲི་བར་ལན་འདེབས་ཡང་གནང་ཡོད་འདུག་ནི་དེ་ནས་ང་ཚོ V-TAG ཁ་ཆེ་མི་གསུམ་མ་ཞིག་དང་པོ་སླེབས་ཐུབ་མི་འདུག་རག་ནི་ང་རང་ཚོ་དང་པོ་ད་སྲིད་སྐྱོང་ཁོ་རང་གིས་བོད་ཁ་ཆེ་ཁོར་ཡུག་དེ་ཁ་ཆེ་ནི་གལ་ཆེན་པོ་ཡིན་པ་དང། ཁོར་ཡུག་དང་ནི་ཆུ་དེ་ཚོ་དང་དེ་ཚོ་གི་ཁ་ཆེ་ནི་ད་གལ་ཆེན་པོ་ཡིན་པ་དེ་ཚོ་དྲི་ཤེས་རྒྱ་ཆེ་ས་ཞུ་འགེ་ལ། ནི last དེ་ལ་དྲི་བ་དྲི་ལན་ཁ་ཤས་ཤིག་བྱེད་ནི་ང་རང་ཚོ་དྲི་བ་ང་ཚོ་ཞུ་འགེ་ང་ཚོ་ད V-TAG མི་གསུམ་དེ་དྲི་བ་གསུམ་སྤྲོ་ཞིག་དྲི་རེ་བ་གསུམ་ཤེས་སྤྲོ་ཞིག་ཨ་ནི་དེ་བས་གསུམ་སོ་དེ་ནི་ཨ་འདྲ་ཞིག་ནས་ང་ཚོ་དུས་ཚོད་ཞེ་དྲག་མི་འདུག་ཡོད། འདི་ནས་ནི་མི་མང་ཁ་ཤས་ཚོགས་འདུ་དེ་ལ་འགྲོ་རེད། ཨོ་སི་ཀྲོ་ལི་ཡའི་མི་སེར་ཡིན་པའི་རྒྱ་མིའི་རྩོམ་པ་པོ་ཡཱང་ཧན་ཅུན་རྒྱ་ནག་གིས་ཕྱིའི་རྒྱལ་ཁབ་ཀྱི་གསང་ཉུལ་བའི་ཉེས་འཛུགས་ཀྱིས་ལོ་ལྔ་བཙོན་འཇུག་བྱས་པའི་རྗེས་རེས་གཟའ་ཟླ་བའི་ཉིན་པེ་ཅིང་གི་ཁྲིམས་ཁང་ཞིག་གིས་ཡཱང་ཧན་ཅུན་ལ་སྲོག་ཁྲིམས་ཀྱི་ཆད་པ་ཕྱིར་འགྱངས་བྱ་རྒྱུའི་ཁྲིམས་ཆད་བཅད་འདུག་འོན་ཀྱང་ཕྱིའི་རྒྱལ་ཁབ་གང་གི་གསང་ཉུལ་བ་ཡིན་མིན་དེ་རྒྱ་ནག་གིས་གསལ་པོ་བརྗོད་མེད་པ་རེད། དམངས་གཙོར་དོན་གཉེར་བྱེད་མཁན་གྱི་རྩོམ་པ་པོ་ཡཱང་ཧན་ཅུན་ནི་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་རྒྱ་ནག་གི་གུང་ཀྲོའུ་གནམ་ཐང་ནས་འཛིན་བཟུང་བྱས་ཡོད་པ་དང་ཁོང་གིས་རང་ཉིད་ལ་ཉེས་འཛུགས་བྱས་པ་རྣམས་མཐའ་གཅིག་ཏུ་ཁས་ལེན་བྱས་མེད་པ་རེད། དེ་ཡང་སིད་ནི་འཕྲུལ་རིག་མཐོ་སློབ་ཁང་གི་སློབ་དཔོན་ཆེན་མོ་ཧྥང་ཁྲུང་དབྱི་ཡིས་རོའི་ཏྲ་གསར་ལས་ཁང་ལ་དེ་ནི་དྲང་བདེན་མིན་པའི་གནད་དོན་ཚབས་ཆེ་ཞིག་རེད་བརྗོད་དེ་ཡང་ཁོང་གིས་ཡཱང་ཧན་ཅུན་ལ་རྒྱ་ནག་ནང་འགྲོ་བ་མིའི་ཐོབ་ཐང་ལ་གཏོར་བཤིག་གཏོང་བཞིན་པ་ལ་སྐྱོན་བརྗོད་བྱས་པ་དང་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་ལ་རྒྱབ་སྐྱོར་བྱས་པ་བཅས་ལ་བརྟེན་ནས་ཉེས་ཆད་ཕོག་པ་རེད་ཅེས་རེས་གཟའ་ཟླ་བའི་ཉིན་བརྗོད་འདུག་ཡང་ཨོ་སི་ཀྲོ་ལི་ཡའི་ཕྱི་སྲིད་བློན་ཆེན་ཕེ་ནི་ཧོང་གིས་ཀྱང་རོའི་ཏེར་གསར་ལས་ཁང་ལ་ཁྲིམས་ཁང་གི་ཐག་གཅོད་དེར་ཧ་ལས་དགོས་པ་མ་ཟད་རྒྱ་ནག་གཞུང་ཚབ་ཆེན་མོ་དང་ལྷན་གནད་དོན་དེའི་སྐོར་གྲོས་བསྡུར་བྱེད་བཞིན་ཡོད་ལུགས་བརྗོད་ཡོད་ལ་ཁོང་གིས་ད་དུང་གལ་ཏེ་ཡཱང་ཧན་ཅུན་གྱིས་མ་འོངས་པའི་ལོ་གཉིས་ཀྱི་ནང་ཉེས་པ་ཚབས་ཆེན་གང་ཡང་མ་བསགས་ན་ཚེ་བཙོན་དུ་འགྱུར་ཆོག་པའི་སྐོར་ནན་བཤད་བྱས་འདུག་རྒྱ་ནག་ཧུའུ་པེ་ཞིང་ཆེན་ནས་ཡིན་པའི་ཡཱང་ཧན་ཅུན་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་ལྔ་ལོར་སྐྱེས་ཤིང་དེ་སྔོན་རྒྱ་ནག་ཕྱི་སྲིད་ལས་ཁུངས་སུ་ལས་ཀ་བྱས་པ་དང་ཉིས་སྟོང་གཉིས་ལོར་ཨོ་སི་ཀྲོ་ལི་ཡའི་མི་སེར་དུ་གྱུར་བ་དང་ཕྱིས་སུ་ཨ་རིར་གནས་སྤོས་བྱས་ཏེ་སོ་ཉུལ་གྱི་བརྩམས་སྒྲུང་རྩོམ་མཁན་དང་ཆབ་སྲིད་དཔྱད་བརྗོད་པ་དང་རྒྱ་ནག་ནང་དམངས་གཙོའི་ལམ་ལུགས་ལ་རྒྱབ་སྐྱོར་བྱེད་མཁན་བཅས་ཀྱི་ལས་འགུལ་བ་ཞིག་ཏུ་གྱུར་ཡོད་པ་རེད།

ཡང་རྒྱལ་སྤྱིའི་གསར་འགོད་པ་སྲུང་སྐྱོབ་ཚོགས་པས་ཁྲིམས་གཅོད་དེ་ལ་ངོ་རྒོལ་དང་ཆ་རྐྱེན་གང་ཡང་མེད་པའི་ཐོག་ནས་ཁོང་གློད་གྲོལ་གཏོང་དགོས་པ་བརྗོད་འདུག། གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། འདི་ལོ་བོད་ལུགས་ལོ་སར་གྱི་ཉི་ཤུ་དགུ་ཆད་ཡོད་ནའང་ཉི་ཤུ་བརྒྱད་ཀྱི་ཉིན་མོ་དེ་ཉི་ཤུ་དགུའི་ཚབ་བྱས་ནས་བྱེད་སྒོ་རྣམ་གཞག་ཁག་རྒྱུན་ལྡན་ལྟར་བསྐྱངས་ན་འགྲིག་གི་རེད་ཟེར་མཁན་དང་ཡང་ཁག་ཅིག་གིས་གནམ་གང་ལ་བྱེད་དགོས་རེད་ཅེས་དགོངས་ཚུལ་མ་འདྲ་བ་ཡོད་འདུག་འདི་ལོ་ཡོངས་གྲགས་བོད་རྩིས་ཀྱི་ནང་བོད་ལུགས་ལོ་སར་གྱི་ལོ་འགོ་འཛིན་སྐབས་ཉི་ཤུ་དགུ་ཆད་ཡོད་ནའང་ནམ་རྒྱུན་ལོ་སར་དང་འབྲེལ་བའི་བྱེད་སྒོ་རྣམ་གཞག་ཁག་སྟེ་དགུ་ཐུག་བཀོལ་བ་དང་དགུ་གླུད་དོར་བའི་ཚུལ་དུ་ཁྱིམ་གྱི་ཕྱི་ནང་གཙང་སྦྲ་བྱེད་པ་དགུ་འཆམ་དང་དགུ་གཏོར་འཕེན་པ་སོགས་ནི་བོད་ཚེས་ཉི་ཤུ་བརྒྱད་ཀྱི་ཉིན་མོའི་ཞོགས་པ་ནམ་ལངས་ཀྱི་ཆ་གཉིས་པ་ནས་བཟུང་ཉི་ཤུ་དགུའི་ཚབ་ལ་བརྩིས་ན་འགྲིག་པས་བཞུགས་སྒར་དུ་རྟེན་གཞི་བྱས་པའི་འགྲོ་ཕན་སྨན་རྩིས་ཁང་གི་སྐར་རྩིས་སྡེ་ཚན་གྱི་འགན་འཛིན་ཚེ་རིང་ཆོས་འཛོམས་ལགས་ནས་འགྲེལ་བརྗོད་གནང་འདུག། འོན་ཀྱང་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་འགའ་ཡང་རྒྱ་མཚོ་ལགས་ཀྱིས་ཕྱི་ཟླ་གཉིས་པའི་ཚེས་གཅིག་ཉིན་འགྲོ་ཕན་སྨན་རྩིས་ཁང་གི་སྐར་རྩིས་སྡེ་ཚན་གྱི་རྒན་སྙན་གྲགས་ལགས་སུ་བོད་ཚེས་ཆད་ལྷག་བྱུང་བའི་སྐབས་ཆད་པའི་སྐབས་ཀྱི་བྱེད་སྒོ་དེ་དག་ཚེས་སྔ་ཕྱི་གང་དུ་བྱེད་དགོས་པ་དང་སྐབས་བབ་འདི་ལོའི་དགུ་ཐུག་སྐབས་ཀྱི་བྱེད་སྒོ་ཁག་ཚེས་ཆད་སྔ་ཕྱི་གང་དུ་སྲུང་བརྩི་བྱེད་དགོས་མིན་ཐད་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པས་བཅར་འདྲི་ཞུས་པར། བོད་ལུགས་སྐར་རྩིས་གཞུང་ལུགས་ནང་ཚེས་ཆད་ལྷག་སྐབས་ཀྱི་ལས་དོན་ཁག་ལྷག་ན་སྔ་མ་དང་ཆད་ན་ཕྱི་མ་ཞེས་ཟེར་བ་ལྟར་འདི་ལོའི་བོད་ཟླ་བཅུ་གཉིས་པའི་ཚེས་ཉེར་དགུ་ཆད་པས་ཉེར་དགུའི་བྱེད་སྒོ་དེ་དག་གནམ་གང་ཉིན་བྱེད་དགོས་པའི་གསུང་གནང་སོང་ཅེས་ཨ་རིའི་རླུང་འཕྲིན་ཁང་གི་གནས་ཚུལ་ནང་འཁོད་འདུག་དེར་བརྟེན་འདི་ལོ་ཉི་ཤུ་དགུ་ཆད་པ་ཡིན་དུས་དགུ་ཐུག་དང་ལོ་གསར་ཚེས་ཉི་ཤུ་དགུ་ཉིན་གྱི་བྱ་བཞག་སྔ་ཕྱི་ག་དུས་བྱ་དགོས་མིན་སྐོར་དགོངས་ཚུལ་མི་འདྲ་བ་ཡོད་འདུག། བོད་རིགས་ཀྱི་ཁུ་ཚུར་དྲག་རྩལ་བ་ཡེ་བཀྲ་ལགས་ཀྱིས UFC ཞེས་པའི་རྒྱལ་སྤྱིའི་ཁུ་ཚུར་དྲག་རྩལ་འགྲན་སྡུར་ཁྲོད་རྒྱལ་ཁ་བླངས་འདུག་དེ་ཡང་སྤྱི་ཟླ་གཉིས་པའི་ཚེས་གསུམ་ཉིན་ཨ་རིའི་གྲོང་ཁྱེར Las Vegas རུ་འཚོགས་པའི UFC ཞེས་པའི་རྒྱལ་སྤྱིའི་ཁུ་ཚུར་དྲག་རྩལ་འགྲན་སྡུར་ཁྲོད་བོད་རིགས་ཁུ་ཚུར་དྲག་རྩལ་བ་ཡེ་བཀྲ་ལགས་ཀྱིས་འགྲན་སྡུར་ཐེངས་དང་པོའི་སྐར་མ་གསུམ་དང་སྐར་ཆ་གསུམ་གྱི་ནང་དུ་ཁ་གཏད་ལ་ཕམ་ཉེས་བཏང་ནས་མཐའ་མའི་རྒྱལ་ཁ་ལོན་འདུག། སྐབས་དེར UFC ཡི་བུད་མེད་གསར་འགོད་པས་ཡེ་བཀྲ་ལགས་སུ་ད་རེས་ཁོང་འགྲན་བསྡུར་ནང་རྒྱལ་ཁ་ཐོབ་ནས་ད་ཆ་དངོས་སུ UFC ཞེས་པའི་རྒྱལ་སྤྱིའི་ཁུ་ཚུར་དྲག་རྩལ་བ་ཞིག་ཏུ་འགྱུར་བར་སེམས་ཚོར་གང་འདྲ་འདུག་ཅེས་དྲིས་སྐབས་ཁོང་གིས་ངས UFC ཞེས་པའི་རྒྱལ་སྤྱིའི་ཁུ་ཚུར་དྲག་རྩལ་འགྲན་བསྡུར་ནང་རྒྱལ་ཁ་ཐོབ་པ་བྱས་ནས UFC ཡི་གན་རྒྱའི་རྩེད་འགྲན་པ་ཞིག་ཏུ་འགྱུར་བར་བྱ་རྒྱུ་ཡིན་ཞེས་བཤད་པ་བཞིན་ད་ཆ་དེ་མངོན་འགྱུར་བྱུང་བ་རེད་འགྲན་བསྡུར་གྱི་མཐའ་མའི་རྒྱལ་ཁ་དེ་ང་ལ་ཐོབ་ཡོད་ཀྱང་ངའི་འགྲན་ཡ་འདི་ངའི་གྲོགས་པོ Kaiwen ཡང་རྩེད་འགྲན་པ་ཁྱད་དུ་འཕགས་པ་ཞིག་རེད། འགྲན་རྩོད་ཀྱི་ལངས་པ་འདིའི་ནང་དཀའ་ངལ་ཇི་ཙམ་ལ་གདོང་ལེན་བྱེད་དགོས་པ་ནི་ང་ཚོ་རྩེད་འགྲན་པ་རང་གིས་མ་གཏོགས་ཤེས་ཀྱི་མ་རེད། དེར་བརྟེན་མཐའ་མར་ངེད་གཉིས་ཀ UFC དང་གན་རྒྱ་བཞག་ཐུབ་པའི་རེ་བ་ཡོད་ཅེས་ལན་འདེབས་གནང་འདུག་ད་ལྟ་རང་ལོ་ཉི་ཤུ་རྩ་བདུན་ཡིན་པའི་ཡེ་བཀྲ་ལགས་ནི་རྒྱ་ནག་གི MMA ཞེས་པའི་སྣ་འཛོམས་དྲག་རྩལ་འགྲན་བསྡུར་གྱི་རྩེད་འགྲན་པ་གྲགས་ཅན་ཞིག་ཡིན་པ་དང་ཁོང་ནི་རྒྱ་ནག་གཞུང་གིས་བཅད་བགོས་བྱས་པའི་རྔ་པ་བོད་རིགས་རང་སྐྱོང་ཁུལ་ནས་ཡིན་པ་དང

ཨ་མི་རི་ཀས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བརྒྱད་སྔོན་ལ་ཐེ་ཝན་ལ་མཁའ་དབྱིངས་ཀྱི་མེ་ཤུགས་འཕུར་མདའ་ལྔ་བཅུ་མཁོ་སྤྲོད་བྱེད་རྒྱུ་ཐག་གཅོད་བྱས་འདུག་ཨ་རིའི་རྒྱལ་སྲུང་ལྷན་ཁང་གིས་ཐེ་ཝན་ལ་སྔོན་དུ་ནས་མཁའ་དབྱིངས་ཀྱི་མེ་ཤུགས་འཕུར་མདའ་བཟོ་སྐྲུན་བྱེད་རྒྱུའི་ཆེད Raytheon Missile and Defense ཞེས་པའི་མེ་ཤུགས་འཕུར་མདའ་སྲུང་སྐྱོབ་ལྷན་ཚོགས་ལ་ཨ་སྒོར་ས་ཡ་དྲུག་ཅུ་རེ་བརྒྱད་ཚེག་བཞི་གི་བོགས་མ་ཞིག་སྤྲད་འདུག་ཅིང། གན་རྒྱ་ཡིག་ཆ་དེའི་ནང་མ་འོངས་པའི་ལོ་བཞིའམ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བརྒྱད་ནང་ཚུན་ས་གནམ་གཉིས་སུ་མེ་ཤུགས་འཕུར་མདའ་མཚོན་ཆ AGM one five four Block three C ཅེས་པའི་ཁྱོན་གྲངས་ལྔ་བཅུ་བཟོ་སྐྲུན་དང་མཁོ་སྤྲོད་བྱ་རྒྱུ་ཡིན་འདུག་པས་དེའི་ནང་ནས་གསུམ་ཆ་གཉིས་ཨ་མི་རི་ཀའི་མངའ་སྡེ་ཨ་རི་ཛོ་ན་ནང་གི་གྲོང་ཁྱེར་ཁྲུ་སོན་དུ་བཟོ་སྐྲུན་བྱ་རྒྱུ་ཡིན་པ་ཨ་རིའི་རྒྱལ་སྲུང་ལྷན་ཁང་གི་སྤྱི་ཁྱབ་ལས་ཁུངས་ཀྱིས་བསྒྲགས་གཏམ་སྤེལ་འདུག་དེ་ཡང་གན་རྒྱ་དེ་ནི་ཨ་རིའི་རྒྱལ་ས Washington གྱིས་ཐའེ་ཝན་མཉམ་ཕྱི་ལོ་ཉིས་སྟོང་བཅུ་བདུན་ལོའི་ཟླ་བ་དྲུག་པའི་ནང་གོ་མཚོན་བཙོང་རྒྱུའི་གྲོས་མཐུན་གྱི་འཆར་གཞི་ཞིག་ཡིན་ཞིང་དེའི་ནང་དུ་ཐའེ་ཝན་དམག་དོན་ཉོ་ཚོང་བྱེད་སྲིད་པའི་ཚོང་དོན་བདུན་ཚུད་ཡོད་པ་དང་ཁྱོན་བསྡོམས་ཨ་སྒོར་ཐེར་འབུམ་གཅིག་ཚེག་གསུམ་དྲུག་གསུམ་ཡི་མ་གནས་ཡིན་པ་རེད་འདུག་མེ་ཤུགས་འཕུར་མདའི་མཚོན་ཆ་རྟགས་ཅན AGM one five four Block three C ནི་མཁའ་དམག་གནམ་གྲུ F sixteen ལྟར་ཐག་རིང་གི་དམིགས་འབེན་གྱིས་གཏོར་རྒོལ་བྱེད་པའི་ནུས་པ་ཡོད་པའི་མཚོན་ཆ་ཞིག་ཡིན་འདུག། ཐའེ་ཝན་མཁའ་དམག་ལ་ཨེ་ཤེ་ཡ་ནང་གྲགས་ཅན་གྱི་མཁའ་དམག་དེའི་གནམ་གྲུ F sixteen ཆེ་ཤོས་ཁྱོན་བརྒྱ་དང་བཞི་བཅུ་ཡོད་པ་དང་ད་དུང་ཐའེ་ཝན་གྱིས་ཨ་རི་ནས་གྲགས་ཅན་གྱི་མཁའ་དམག་གི་གནམ་གྲུ F sixteen V ཁྱོན་དྲུག་ཅུ་རེ་དྲུག་ཉོ་རྒྱུའི་འཆར་གཞི་ཡང་འདུག་རྒྱ་ནག་གཞུང་ནས Raytheon གན་རྒྱ་དེ་ལ་ལན་འདེབས་བྱས་མེད་ཀྱང་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་ཨ་མི་རི་ཀ་དང་ཐའེ་ཝན་མཉམ་གོ་མཚོན་བཙོང་རྒྱུའི་གྲོས་མཐུན་གྱི་ཆ་ཤས་དེ་ལ་ངོ་རྒོལ་དྲག་པོ་བརྒྱབ་ཡོད་པ་དང་ཨ་རིའི་གཞུང་ལ་གྲོས་མཐུན་ཐག་གཅོད་ནོར་འཁྲུལ་ཡིན་པ་དང་སྦྲགས་དེ་ཕྱིར་འཐེན་བྱེད་དགོས་པའི་ནན་སྐུལ་ཡང་བྱས་ཡོད་པ་རེད། ཐེ་ཝན་ལ་རྒྱལ་སྤྱིའི་ཐོག་ནས་གོ་མཚོན་ཕྱིར་འཚོང་བྱེད་མཁན་ཆེ་ཤོས་དེ་ཨ་རི་ཡིན་པ་དང་དེ་ཡང་ཨ་རིས་ཐེ་ཝན་རང་ཉིད་སྲུང་སྐྱོབ་ཀྱི་ཆེད་དུ་དེང་དུས་ཀྱི་གོ་མཚོན་དང་གཞན་གང་གི་ཐོག་ནས་རྒྱབ་སྐྱོར་ཡོད་པ་བརྗོད་ཀྱི་ཡོད་པ་མ་ཟད་ཨ་རིའི་གསར་འགོད་པས་ཨ་རིའི་སྲིད་འཛིན་འབའི་ཏིན་ལ་གལ་སྲིད་རྒྱ་ནག་གིས་ཐེ་ཝན་བཙན་འཛུལ་བྱས་པ་ཡིན་ན་ཨ་རིས་རྒྱབ་སྐྱོར་བྱེད་ཀྱི་རེད་དམ་ཅེས་དྲི་བ་ལ་དེ་ཐེངས་གཉིས་ཙམ་བྱེད་ཀྱི་རེད་ཅེས་ལན་འདེབས་བྱས་འདུག། ཡང་རྒྱ་ནག་གིས་ཕྱིའི་རྒྱལ་ཁབ་ཁག་གི་ཡུལ་སྐོར་བ་མང་པོ་ཞིག་འགུག་ཐབས་དང་དཔལ་འབྱོར་ཉམས་རྒུད་ཕྱིན་པ་དེ་སྐྱོབ་ཐབས་ཆེད་ཡོ་རོབ་དང་ཨེ་ཤི་ཡའི་རྒྱལ་ཁབ་ཁག་ནས་ཡོང་བའི་ཡུལ་སྐོར་བ་དང་ཚོང་པ་རྣམས་ལ་ཆོག་མཆན་བི་ཛ་མི་དགོས་པ་བཟོས་པའི་སྲིད་བྱུས་རྒྱ་ཁྱབ་ཏུ་བཏང་ཡོད་པ་རེད། ཉེ་ཆར་སྤྱི་ཟླ་དང་པོའི་ནང་རྒྱ་ནག་གཞུང་གིས་ཨར་ལན་དང་སུད་ལ་ཕྱོགས་གཅིག་གི་ཐོངས་མཆན་བི་ཛ་མི་དགོས་པ་བཟོས་པ་དང་སིང་ག་པོར་ལ་ཕྱོགས་གཉིས་ཀྱི་ཐོངས་མཆན་བི་ཛ་མེད་པ་བཟོ་རྒྱུའི་གསལ་བསྒྲགས་བྱས་ཡོད་པ་རེད། དེ་བཞིན་འདི་ལོའི་སྤྱི་ཟླ་གསུམ་པའི་ཚེས་གཅིག་ནས་བཟུང་རྒྱ་ནག་དང་ད་དུང་ཐའི་ལེན་རྒྱལ་ཁབ་གཉིས་ཀྱི་མི་སེར་ལ་ཡང་གཏན་འཇགས་ཀྱི་ཐོངས་མཆན་བི་ཛ་འགྲུལ་བཞུད་སྐབས་ཞུ་མི་དགོས་པ་བཟོ་རྒྱུའི་ཆོག་མཆན་སྤྲོད་རྒྱུ་ཡིན་པ་བརྗོད་ཡོད་པ་རེད། འདས་པའི་ཟླ་བ་དྲུག་གི་རིང་རྒྱ་ནག་གིས་འབུ་རུ་ནི་དང་ཧྥ་རན་སི། འཇར་མ་ནི་དང་ཨི་ཏྲ་ལི། ནི་ཏར་ལན་དང་སི་པན། མ་ལེ་ཤི་ཡ་བཅས་ཀྱི་ཡུལ་སྐོར་བ་ཚོར་ཐོངས་མཆན་སྤྲོད་པའི་སྲིད་ཇུས་ལག་བསྟར་བྱས་པ་འདིས་རྒྱ་ནག་ལ་ཕྱི་ཕྱོགས་ཀྱི་ཁེ་ཕན་སྲུང་སྐྱོབ་དང་ད་ལྟའི་དཔལ་འབྱོར་ཉམས་རྒུད་ཇི་སྡུག་ཏུ་འགྲོ་བཞིན་པ་དེ་ལས་སྐྱོབ་ཐབས་ཀྱི་དམིགས་ཡུལ་བཅངས་ཡོད་པ་རེད། ཕྱི་རྒྱལ་གྱི་ཡུལ་སྐོར་སྤྲོ་འཆམ་པའི་མི་གྲངས་སྔོན་ལོ་དང་བསྡུར་ན། ཉིས་སྟོང་བཅུ་དགུ་ལོའི་ནད་ཡམས་དེའི་སྔོན་གྱི་ལོར་བྱུང་བའི་གྲངས་ཚད་ལས་ཀྱང་ད་དུང་ཉུང་ཉུང་ཡིན་ཅིང་རྒྱུ་མཚན་སྣ་ཚོགས་ཀྱི་རྐྱེན་པས་ཕྱི་རྒྱལ་གྱི་ཡུལ་སྐོར་སྤྲོ་འཆམ་པ་ཚོ་རྒྱ་ནག་ལ་འགྲུལ་བཞུད་བྱེད་རྒྱུར་ཐེ་ཚོམ་སྐྱེས་པའི་རྒྱུ་མཚན་གཙོ་བོ་ཁག་ནི། གནམ་གྲུའི་གླ་ཆ་མཐོ་བ་དང་རྒྱ་ནག་ལ་འབྱོར་སྐབས་ལག་ཐོགས་ཁ་པར་ཨང་གྲངས་མེད་ན་སྟབས་མི་བདེ་བ་དང་རྒྱ་ནག་དབང་འཛིན་པས་ལྟ་རྟོག་དང་སྟངས་འཛིན་བྱེད་པར་སེམས་ཁྲལ་གྱི་དབང་གིས་ཡིན་པ་རེད་འདུག་རྒྱ་ནག་གཞུང་གིས་ཐོངས་མཆན་བི་ཛཱ་མེད་པ་བཟོས་པའི་སྲིད་བྱུས་ནི་རྒྱལ་སྤྱིའི་ཐོག་རང་གི་སྣང་བརྙན་བསྐྱར་གསོ་དང་ཕྱི་རྒྱལ་གྱི་མ་འཛུགས་འགུག་ཐབས་ཀྱི་ཆ་ཤས་ཤིག་ཡིན་ཡང་གནད་དོན་དབྱེ་ཞིབ་པ་ཚོས་ཐོངས་མཆན་བི་ཛཱ་མེད་པའི་སྲིད་བྱུས་དེས་ཚོང་དོན་འགྲུལ་བཞུད་པ་འགུག་ཐབས་ཀྱི་ཤུགས་རྐྱེན་ལ་ཚད་བཀག་ཡོད་སྲིད་པར་ཡིད་ཆེས་བྱེད་ཀྱི་ཡོད་ཅིང། ཆབ་སྲིད་ཀྱི་ཁོར་ཡུག་དང་གསང་མྱུལ་བཅའ་ཁྲིམས་ལ་སོགས་པའི་གནད་དོན་ལ་སེམས་ཁྲལ་བྱས་པའི་དབང་གིས་མ་དངུལ་འཇོག་མཁན་གྱིས་སྔར་བཞིན་རྒྱ་ནག་ལ་བསྐྱོད་རྒྱུར་ཐེ་ཚོམ་གྱིས་ཐག་མི་ཆོད་པས། རྒྱ་ནག་གཞུང་གིས་ཕྱི་རྒྱལ་གྱི་ཐད་ཀའི་མ་འཛུགས་དངུལ་འབོར་ནི་ན་ནིང་གི་མ་དངུལ་འཇོག་ཚད་ལས་བརྒྱ་ཆ་བརྒྱད་ཙམ་ཉུང་དུ་ཕྱིན་ཡོད། ཐེངས་འདིའི་རྒྱ་ནག་ཐོག་དུས་བཀག་བསྐྱར་ཞིབ་ཐད་དེ་སྔ་ལས་མི་འདྲ་བའི་ཚོགས་མི་རྒྱལ་ཁབ་མང་པོས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ལ་ཐུགས་འཚབ་གནང་ཡོད་པའི་སྐོར་གསལ་འདོན་གནང་བ་ནི་བཟང་ཕྱོགས་ཀྱི་རྣམ་འགྱུར་ཞིག་ཡིན་ཡང་དོན་དངོས་སུ་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་དང་འབྲེལ་ནས་ཆེད་དོན་གནང་བའི་རྒྱབ་གཉེར་དགོངས་འཆར་རྣམས་ལག་བསྟར་བྱེད་པའི་ཡིད་ཆེས་མེད་ཅེས་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་ཀྱི་དམིགས་བསལ་སྲུང་སྐྱོབ་པ་ལྕམ Mary Lawlor གྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ཡོད་པའི་སྐོར་བསྟན་འཛིན་བདེ་སྐྱིད་ལགས་ཀྱིས་སྙན་སྒྲོན་གནང་གི་རེད།

དོན་དངོས་སུ་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་དང་འབྲེལ་ནས་ཆེད་དོན་གནང་བའི་རྒྱབ་གཉེར་དགོངས་འཆར་རྣམས་ལག་བསྟར་བྱས་པའི་ཡིད་ཆེས་མེད་ཅེས་གསུངས་གནང་སོང། by those human rights defenders who are serving sentences of more than 10 years ལྷག་པར་དུ་བོད་མི་ཆབ་སྲིད་བཙོན་པ་གཙོས་པའི་རྒྱ་ནག་ནང་འགྲོ་བ་མིའི་ཐོབ་ཐང་རྩོད་ལེན་པར་ནག་ཉེས་འདྲ་མིན་ཉེས་འཛུགས་ཀྱིས་བཙོན་ཁང་དུ་ཡུན་རིང་བཞག་པ་དང་ད་དུང་འཛིན་བཟུང་དང་དོ་དམ་སྐབས་ཁ་རྡུང་དང་སུན་གཙེར་བཟོས་པ། དེ་བཞིན་སྨན་བཅོས་ཀྱི་མཐུན་རྐྱེན་སྦྱར་གྱི་མེད་པའི་འོག་འཕྲོད་བསྟེན་ཉམས་རྒུད་འགྲོ་བཞིན་པ་རྣམས་ལ་དམིགས་བསལ་ཐུགས་འཚབ་ཆེན་པོ་ཡོད་ཅེས་གསུངས་གནང་སོང། ཡང་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ལྕམ Mary Lawlor ལགས་སུ་དེ་སྔ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བརྒྱད་པའི་ནང་རྒྱ་ནག་གཞུང་གིས་དེ་སྔ་ཕྱི་ལོ་ཉིས་སྟོང་བཅུ་ནས་བཅུ་དགུ་བར་བོད་ནང་བོད་ཀྱི་ཁོར་ཡུག་སྲུང་སྐྱོབ་ཀྱི་ལས་འགུལ་སྤེལ་མཁན་མི་གྲངས་དགུ་འཛིན་བཟུང་བྱས་པའི་གནས་ཚུལ་རྩད་གཅོད་དང་འབྲེལ་རྒྱ་ནག་གཞུང་ལ་ཁོ་ཚོའི་གནས་སྟངས་ཁ་གསལ་བཟོ་དགོས་པའི་དགོས་འདུན་བཏོན་ཡོད་པ་དེའི་ཐོག་ད་ལྟ་རྒྱ་ནག་གཞུང་ནས་ལན་འདེབས་འབྱོར་མིན་ཐད་བཀའ་འདྲི་ཞུས་སྐབས་ཁོང་གིས། You know, I did the, um, I did the, uh, I did the communication. I haven't received any response.
Um, རྒྱལ་ཚོགས་ཀྱི་རྟོག་ཞིབ་སྡེ་ཚན་གྱི་གནས་ཚུལ་རྩད་གཅོད་དང་འབྲེལ་བོད་མི་དེ་དག་གི་གནས་སྟངས་ཁ་གསལ་བཟོ་དགོས་པའི་དགོས་འདུན་ལ་རྒྱ་ནག་གཞུང་ནས་ད་བར་ལན་བྱས་མེད་པ་དང། དེ་ཡང་རྒྱལ་ཚོགས་ཙམ་མ་ཡིན་པར་ཨ་རི་དང་ཡུ་རོབ་སོགས་ནུབ་ཕྱོགས་ཡུལ་གྲུ་ཁག་གིས་ཀྱང་མུ་མཐུད་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པ་རྣམས་ཀྱི་གནད་དོན་དེ་དག་གླེང་དགོས་པ་འགྲེལ་བརྗོད་གནང་སོང། One of the challenges I faced when taking up a human rights defender from Tibet is, as you mentioned, the lack of information. ཁོང་གིས་ད་དུང་རྒྱལ་ཚོགས་ཀྱིས་ལོ་མང་རིང་རྒྱ་ནག་གཞུང་ལ་དེ་འབྲེལ་གྱི་བྱ་སྤྱོད་མཚམས་འཇོག་དགོས་པའི་ཞུ་སྐུལ་ཐེངས་མང་གནང་ཡོད་ཀྱང། རྒྱ་ནག་གིས་མུ་མཐུད་འགྲོ་བ་མིའི་ཐོབ་ཐང་རྩོད་ལེན་པ་ཚོར་མནར་གཅོད་སོགས་ཀྱི་བྱ་འགུལ་སྤེལ་བ་ནི་རྒྱུན་ལྡན་གྱི་བྱ་གཞག་ལྟ་བུར་གྱུར་བས་ཚང་མས་ཤེས་རྟོགས་ཡོད། དེ་ཡང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་རྩོད་ལེན་པ་ཚོའི་གནད་དོན་ཐད་གླེང་སློང་བྱ་རྒྱུར་དཀའ་ངལ་ཆེ་ཤོས་ནི། ཕྱི་ཕྱོགས་སུ་བོད་ནང་ནས་གནས་ཚུལ་རྒྱུས་ལེན་བྱེད་ཐུབ་ཀྱི་མེད་པ་དེ་ཡིན་སྟབས་རྒྱལ་སྤྱིའི་ནང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་གནད་དོན་ཐོག་ཕྱག་ལས་གནང་མཁན་ཚོགས་པ་ཚོས་རྒྱལ་ཚོགས་ལ་འབྲེལ་བ་གནང་རོགས་ཞེས་གསུངས་ཀྱི་འདུག། རྩ་བའི་འདི་ལོ་སྤྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་གསུམ་ཉིན་འཚོགས་པའི་རྒྱལ་ཚོགས་ཀྱི་དུས་བཀག་བསྐྱར་ཞིབ་འདི་ནི་ལོ་ལྔ་རེའི་མཚམས་ལ་ཐེངས་གཅིག་འཚོགས་སྲོལ་ཡོད་ཅིང་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ཐད་ཀྱི་བསྐྱར་ཞིབ་ཚོགས་དུས་བཞི་པ་འདིའི་ཐོག་བོད་ཀྱི་སྐོར་རྒྱལ་ཁབ་ཉི་ཤུ་ཙམ་གྱིས་དྲི་བ་གནང་ཞིང། རྒྱབ་གཉེར་དོན་ཚན་ཉི་ཤུ་རྩ་བཞི་ལྷག་གནང་ཡོད་པ་ལྟར། དེ་བཞིན་རྒྱ་ནག་གཞུང་ཕྱོགས་ནས་རྒྱལ་ཚོགས་ཀྱི་ཚོགས་མི་ཚོས་ཆེད་འདོན་གནང་བའི་རྒྱབ་གཉེར་ཁག་ལག་བསྟར་བྱེད་དགོས་ཀྱི་ཡོད་པ་རེད། དེ་ལྟར་ལག་བསྟར་བྱུང་མིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་དགུ་ལོར་འཚོགས་རྒྱུའི་རྒྱ་ནག་གི་བསྐྱར་ཞིབ་ཐེངས་ལྔ་པའི་ཐོག་ཞིབ་འཇུག་དང་རྗེས་འདེད་བྱ་རྒྱུ་ཡིན་པ་རེད་ལ། ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་རྒྱ་ནག་ཐད་ཀྱི་འགྲོ་བ་མིའི་ཐོབ་ཐང་གི་བསྐྱར་ཞིབ་ཐེངས་གསུམ་པའི་སྐབས་རྒྱབ་གཉེར་དོན་ཚན་བཅུ་འགོད་འབུལ་གནང་ཡོད་པའི་ནང་ནས་དོན་ཚན་ལྔ་ཙམ་ལས་ལག་ལེན་དོན་འཁྱོངས་བྱུང་མེད་པ་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་བྱེད་མཁན་ཚོས་ངོས་འཛིན་གནང་གི་ཡོད་པ་རེད། གནས་ཚུལ་འདི་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་མཁན་བསྟན་སྲིད་ཀྱི་ཡིན། གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་བོད་རང་སྐྱོང་ལྗོངས་དམར་ཤོག་ཚོགས་པའི་དྲུང་ཆེ་ཝང་ཅུན་ཀྲེང་གིས་ཉེ་ཆར་ལྷ་ས་གཙུག་ལག་ཁང་དང་ར་མོ་ཆེ་གཙུག་ལག་ཁང་གཉིས་སུ་ལོ་གསར་དང་འབྲེལ་ནས་དགེ་འདུན་ཚོར་འཚམས་འདྲི་ཟེར་བར་བསྐྱོད་པའི་སྐབས་བོད་བརྒྱུད་ནང་བསྟན་ཀྲུང་གོ་ཅན་གྱི་ཁ་ཕྱོགས་སུ་བསྐྱོད་ཐབས་འབད་བརྩོན་མཐའ་འཁྱོངས་བྱ་རྒྱུའི་སྐུལ་འདེད་བཏང་ཡོད་པ་དང་འབྲེལ་ནས་རྒྱ་ནག་གི་གནད་དོན་དབྱེ་ཞིབ་པ་དགེ་རྒན་ཆེན་མོ་ཤ་མིང་གི་དགོངས་ཚུལ་འཆི་མེད་ལགས་ཀྱིས་བཀའ་འདྲི་ཕྱོགས་སྒྲིག་ཞུས་པ་ཞིག་སྙན་སྒྲོན་ཞུས་གནང་གི་རེད། ཉེ་བའི་ལོ་ཤས་ནང་རྒྱ་ནག་གཞུང་གིས་བོད་བརྒྱུད་ནང་བསྟན་དང་ཨིསི་ལམ་ཆོས་ལུགས་སོགས་རྒྱ་ནག་ཅན་དུ་བསྒྱུར་རྒྱུ་ཟེར་བ་བཏོན་ཡས་ལ་ཤུགས་སྣོན་བརྒྱབ་བཞིན་ཡོད་ཅིང། ད་རེས་སྤྱི་ཟླ་གཉིས་པའི་ཚེས་གསུམ་ཉིན་ཀྲུང་གོའི་བོད་ལྗོངས་དྲ་བ་ཟེར་བས་གནས་ཚུལ་སྤེལ་བ་ལྟར་ན། སྤྱི་ཟླ་དང་པོའི་ཚེས་སུམ་ཅུ་སོ་གཅིག་ཉིན་བོད་རང་སྐྱོང་ལྗོངས་ཟེར་བའི་དམར་ཤོག་ཚོགས་པའི་དྲུང་ཆེ་ཝང་ཅུན་ཀྲེང་གིས་སྲིད་གཞུང་གི་ཚབ་བྱས་ནས་ལྷ་སའི་གཙུག་ལག་ཁང་དང་ར་མོ་ཆེ་གཙུག་ལག་ཁང་གཉིས་སུ་དགོན་པའི་དགེ་འདུན་ཚོར་ལོ་གསར་གྱི་འཚམས་འདྲི་ཟེར་བའི་ལྟ་སྐོར་དུ་བསྐྱོད་ཡོད་པ་དང། དེའི་སྐབས་བོད་བརྒྱུད་ནང་བསྟན་ཀྲུང་གོ་ཅན་དུ་བསྒྱུར་རྒྱུའི་ལས་དོན་ཤུགས་ཆེ་རུ་གཏོང་དགོས་པ་ནན་བརྗོད་བྱས་ཡོད་འདུག་ཆོས་ལུགས་ཀྲུང་གོ་ཅན་དུ་བསྒྱུར་བ་ཟེར་བའི་གནད་དོན་ཐད་རྒྱ་ནག་གི་གནད་དོན་དབྱེ་ཞིབ་པ་དགེ་རྒན་ཆེན་མོ་ཤ་མིང་གི་དགོངས་ཚུལ་བཀའ་འདྲི་ཞུས་པའི་སྐབས།

རྒྱ་ནག་གི་ཁྱད་ཆོས་ལྡན་པའི་ཁྲིམས་ལུགས་དང་རྩ་ཁྲིམས་ཟེར་བ་ཚང་མའི་སྙིང་དོན་ནི་རྒྱ་ནག་དམར་ཤོག་ཚོགས་པའི་དབང་བསྒྱུར་སྲ་བརྟན་གནས་ཐབས་ཡིན་པ་སྟེ། དམངས་གཙོའི་འོས་འདེམས་མིན་པར་ཆོས་མེད་དང་དྲག་ཤུགས་ཀྱིས་དབང་ཆ་འཛིན་མཁན་གྱི་སྲིད་གཞུང་གིས་རྒྱ་ནག་གི་ཆབ་སྲིད་དང་དཔལ་འབྱོར། ཆོས་ལུགས་སོགས་ཕྱོགས་ཚང་མར་དབང་འཛིན་གྱི་ནུས་པ་ཇེ་ཆེར་གཏོང་ཐབས་འབད་བརྩོན་བྱེད་ཀྱི་ཡོད་པའི་སྐོར་དགོངས་ཚུལ་གསུངས་འདུག།

དགོད་བྲོ་བ་ཞིག་ཡིན་པ་རེད་ཅེས་གསུངས་ཀྱི་འདུག། ཐེངས་འདིའི་འཕྲོད་བསྟེན་ལེ་ཚན་ནང། དེང་སྐབས་ཚན་རིག་ལག་རྩལ་འཕེལ་རྒྱས་ཁྲོད་འགྲོ་བ་མིའི་དོན་སྣོད་སོགས་ཀྱི་བྱ་བ་ཉམས་པའི་ནད་པར་དུད་འགྲོ་སེམས་ཅན་གྱི་ནང་ཁྲོལ་བཅུག་པའི་ལག་རྩལ་ཚོད་ལྟ་བྱེད་བཞིན་པ་ལྟར། ཚན་རིག་པས་ལག་རྩལ་དེ་འཕེལ་རྒྱས་གཏོང་དགོས་པའི་རྒྱུ་མཚན་དང་ད་ལྟའི་ཆར་ལག་རྩལ་དེས་འགྲོ་བ་མིའི་དོན་སྣོད་མ་ཡིན་པའི་དབང་པོ་ན་ཚ་རིགས་གང་ཞིག་ལ་བེད་སྤྱོད་གཏོང་བཞིན་པའི་སྐོར་ལ་ཨ་རིར་བཞུགས་པའི་མཁལ་མའི་ཆེད་ལས་ཀུན་བདེ་གླིང་བསོད་ནམས་དཔལ་ལྡན་ལགས་ནས་ངོ་སྤྲོད་གནང་བ་དེ་གཡུ་སྒྲོན་ལགས་ཀྱིས་སྙན་སྒྲོན་གནང་གི་རེད། དེང་སྐབས་འཛམ་གླིང་ནང་འགྲོ་བ་མི་རྣམས་མཁལ་མ་འཕྲོ་བརླག་འགྲོ་མཁན་མང་བའི་ཁར་མཁལ་མ་བརྗེ་པོ་བརྒྱབ་མཁན་མི་ཐོབ་པ་འདས་གྲོངས་སུ་འགྲོ་བའི་མང་བའི་དཀའ་ངལ་ཆེན་པོ་ཡོད་པར་བརྟེན་ནས་ནུབ་ཕྱོགས་པའི་ཚན་རིག་པས་དུད་འགྲོ་སེམས་ཅན་གྱི་མཁལ་མ་འགྲོ་བ་མིའི་བེད་སྤྱོད་གཏོང་བའི་ལག་རྩལ་ཚོད་ལྟ་བྱེད་བཞིན་ཡོད་པ་ལྟར། སྤྱིར་ནུབ་ཕྱོགས་པའི་ཚན་རིག་པས་མཁལ་མ་ལ་སོགས་པའི་འགྲོ་བ་མིའི་དོན་སྣོད་དང་དབང་པོ་ལ་སོགས་པ་གཤགས་བཅོས་བྱས་ཏེ་བརྗེ་པོ་བརྒྱབ་པའི་ལག་རྩལ་དེར་འགྲོ་བ་མི་དང་སེམས་ཅན་བཅས་ཁག་གཉིས་ཡོད་པ་དེ་གཉིས་ཁྱད་པར་དང་སེམས་ཅན་གྱི་ནང་ཁྲོལ་མི་ལ་བཅུག་པའི་ཚོད་ལྟ་བྱེད་པའི་རྒྱུ་མཚན་དང། ལག་རྩལ་འདིའི་འཕེལ་རིམ་སོགས་སྐོར་ངོ་སྤྲོད་གནང་མཁན་ཨ་མེ་རི་ཁའི་ས་གནས་ནེའུ་མེག་སི་ཀོ་ནང་གི Presbyterian ཞེས་པའི་སྨན་ཁང་དུ་དམིགས་བསལ་མཁལ་མའི་ནད་རིགས་ཐོག་གི་ཆེད་ལས་སྨན་པ་ཀུན་བདེ་གླིང་བསོད་ནམས་དཔལ་ལྡན་ལགས་ནི་ཕྱི་ལུགས་སྨན་གྱི་སློབ་སྦྱོང་རྒྱ་གར་དུ་གནང་བའི་རྗེས་ཨ་རིར་ཕེབས་ཏེ་མུ་མཐུད་ནས་སྨན་གྱི་ཆེད་ལས་མཇུག་སྐྱོང་གནང་སྟེ། ད་བར་ལོ་ངོ་ཉི་ཤུ་རྩ་ལྔའི་རིང་མཁལ་མའི་ནད་རིགས་ཀྱི་ཐོག་ལ་ཆེད་ལས་སྨན་པ་གནང་བའི་ནང་མཁལ་མ་ནད་པར་སྨན་བཅོས་གནང་བའི་ཉམས་མྱོང་ཙམ་མ་ཡིན་པར་མཁལ་མ་འཕྲོ་བརླག་ཕྱིན་པའི་ནད་པར་མཁལ་མ་བརྗེ་པོ་བརྒྱབ་པའི་གཤགས་བཅོས་ལག་རྩལ་དང་ཉམས་མྱོང་ཆེན་པོ་ལྡན་པ་ཞིག་ཡིན་པ་རེད། ཐོག་མར་འགྲོ་བ་མིའི་དོན་སྣོད་དང་དབང་པོ། འགྲོ་བ་མི་ནས་མི་ལ་དོན་སྣོད་དང་དབང་པོ་སོགས་བཅུག་པའི་ཐབས་ཤེས་དང་དུད་འགྲོ་སེམས་ཅན་གྱི་ནང་ཁྲོལ་མི་ལ་བཅུག་པའི་ཐབས་ཤེས་གཉིས་ཀྱི་ངོ་བོ་དང་ཁྱད་པར་སྐོར་ལ་ངོ་སྤྲོད་གནང་དོན། ཨ་ནི་ཐ་རི་པའི་རླུང་འཕྲིན

སྐད་དེ། Greece། ལུང་པ་དར་སྤེལ་ཏེ་རིག་གཞུང་རྙིང་པ་ཞུ་གཅིག་མའི་སྐད་ཡིག་ནས་ཚུར་ལེན་པ་བཞག་རྒྱུ་རེད། Allo ཟེར་དུས་ག་རེ་རེད། རིགས་གཅིག་པ་ཡིན་ནའི་རིགས་རྒྱུད་ས་བོན་མི་འདྲ། གི་ད་མི་རིགས་གཅིག་པ་མི་དང་མི་དང་ཕར་སྤོས་ལེན་བྱེད་པ་དེ་ལ་ཨེ་ལོ། Transplantation། ཞེས་བྱེད་ཀྱི་ཡོད་རེད། ད Xeno ཟེར་ཡག་དེ། རིགས་མ་གཅིག་པའི་ཕན་ཚུན་ལ་ཨ་ནི་གཟུགས་པོའི་ནང་ཁྲོལ་ཡིན་ནའི་རེད། ག་རེ་ཕར་ཚུར་སྤོས་ལེན་བྱས་པ་དེ་ལ་ཨ་ནི Xeno Transplantation ཞེས་ཟེར་གྱི་ཡོད་རེད། ད Transplantation སྤོས་ལེན་བྱས་དེ་གཟུགས་པོའི་ཆ་ཤས་འདྲ་མི་འདྲ་བྱས་ཡོད་རེད། དཔེར་ན་ཆ་བཞག་པ་ཡིན་ན་གཟུགས་པོའི་མེས་ཚིག་བྱས་མེ་དྲག་ཚད་ཅན་ཨ་ནི་པགས་པ་འཕྲོ་བརླག་ཕྱིན་པ་ཡིན་ན་པགས་པ་སྤོས་ལེན་བྱས་པ་དེ Transplantation ནང་ལ་ཁྱབ་ཀྱི་རེད། ད་ག་ནང་བཞིན Cell ཕྲ་ཕུང། ད་ལྟ་གཅིན་སྙིའི་ན་ཚ་ཨང་ཀི་གཅིག་བྱས་པ Diabetes Type One ཟེར་ཡག་འདི་ནང་ལོགས་གཤེར་མའི་ནང་ལོགས་ཟེར་ད་ལྟ Islet Cells ཟེར་འདི Insulin ཟེར་མཁན་གཅིག་ཡོད་རེད་རྫས་གཅིག་བཟོ་གི་ཡོད་རེད་འདི་ཡི་གིས་ཨ་ནི་ཁྲག་ནང་ལོགས་མངར་ཆའི་རིགས་འདི་ཆ་སྙོམས་བཞག་གི་ཡོད་རེད་པ་ད་འདི་མེད་ན་ཨ་ནི་གཅིན་སྙིའི་ན་ཚ་ན་གི་ཡོད་རེད་རྐྱེན་གཅིག་དེ་བྱེད་ཀྱི་ཡོད་རེད་ཨ་ནི་འདིའི་ཆེད་དུ་ཕྲ་ཕུང་ཕར་ཚུར་སྤོས་ལེན་བྱས་ད་ག་ནང་བཞིན། ནང་ཁྲོལ་ད་ཡིན་དང་ཡིན་ནང་ཁྲོལ་ནང་ལོགས་ད་དཔེར་ན་ཆ་བཞག་ན། མཁལ་མ་འཕྲོ་བརླག་ཕྱིན་པ་ད་སྔར་རྒྱུན་མང་ཤོས་ད་མཁལ་མ་སྤོས་ལེན་བྱེད་ཀྱི་ཡོད་རེད་ཨ་ནི་མཆིན་པ་འཕྲོ་བརླག་ཕྱིན་པ་ཡིན་ནའི་རེད་ད་ག་ནང་བཞིན་སྙིང་འཕྲོ་བརླག་ཕྱིན་པ་ཡིན་ནའི་རེད་ཨ་ནི་དེང་སང་རྩ་ནད་ཡོད་མཁན་ཚོ་ལ་རྩ་རྒྱུད་ཀྱི་ཕྲ་ཕུང་བེད་སྤྱོད་བཏང་རྗེས་ཨ་ནི་སྤོས་ལེན་བྱས་རྗེས་ཕན་ཐོགས་ཀྱི་ཡོད་པའི་སྐད་ཆ་བཤད་ཀྱི་ཡོད་རེད་ད་ག་ནང་བཞིན་ཀླད་པ་དང་རྩ་འགག་གི་ནད་རིགས་ད་ལྟ་གཅིག་དར་ཡོང་གི་འདུག་པར་ཀིན་སོ་ནེ་སམ་ཟས་སྤྱོད་གཟུགས་པོ་ཞེ་དྲག་མ་བདེ་བ་བཟོས་ཀྱི་དེ་ཚོ་ལ་ཨ་ནི་སེམས་ཅན་གྱི་ཕྲ་ཕུང་ཚུར་ལེན་བྱས་ཨ་ནི་སྤོ་ལེན་བྱས་ཀྱི་ཚན་རིག་དེ་བརྟག་དཔྱད་གནང་བཞིན་པ་རེད། ལགས་སོ་ཨམ་ཅི་ལགས་ཨ་ནི་ངས་བཀའ་འདྲི་ཞུ་ཡ་གཉིས་པ་དེ་ད་ལྟའི་ཆ་ལ་ཡ་ཨ་མི་རི་ཀའི་ནང་ལ་ཡ་མིའི་ནང་ཁྲོལ་རེད་ཨ་འདི་ཕར་ཚུར་བརྗེ་པོ་རྒྱག་ཡ་དང་གཤག་བཅོས་བྱེད་མཁན་གྲངས་ཀ་ག་ཚོད་ཙམ་ཡོད་ནམ་ཨམ་ཅི་ལགས།
ལགས་འོང་ད་ད་ལྟ། ནང་ཁྲོལ་སྤོ་ལེན་ད་རིང་ང་ཚོ་བཀའ་མོལ་གལ་ཆེ་དེ་ཞུ་ཡས་དེ་རེད་ཨ་ནི། དེའི་ནང་ལོགས་མཁལ་མ་དེ་ད་སྤོ་ལེན་མང་ཤོས་བྱེད་ཀྱི་ཡོད་རེད་ད་ཨ་མི་རི་ཀ་ལ་ཆ་བཞག་པ་ཡིན་ན། ད་ལྟ་མཁལ་མ་འཕྲོ་བརླག་ཕྱིན་རྗེས་ཁྲག་གཙང་མ་བཟོ་ཡས་ཀྱི་འཕྲུལ་འཁོར་ལ་རག་ལས་མཁན་དཔེར་ན་འབུམ་བརྒྱད་ལྷག་ཙམ་ཅིག་ཡོད་རེད། འབུམ་གཅིག་ཙམ་ཅིག་ད་ལྟ་མཁལ་མ་དང་ནང་ཁྲོལ་གཞན་པ། སྒུག་མཁན་སྒུག་ཐོ་སྒང་དེར་བསྡད་ཡོད་རེད། ཨ་ནི། ད་ལྟ་མཁལ་མ་སྒུག་མཁན་ཁྲི་བརྒྱད་ལྷག་ཙམ་ཅིག་ཡོད་རེད། ད་འབུམ་བརྒྱད་མཁལ་མ་འཕྲོ་བརླག་ཕྱིན་ཡོད་རེད་ཡིན་ན་ཁྲི་བརྒྱད་མ་གཏོགས་སྒུག་ཐོ་འདི་སྒང་ལ་ཡོད་མ་རེད། དཔེར་ན་ཆ་བཞག་པ་ཡིན་ན་ད་རྒྱུ་མཚན་འདི། མི་མཁལ་མ་ན་མཁན་དེ་ལ་ད། སྙིང་གི་ན་ཚ་ཡོང་སྲིད་ཀྱི་རེད་གློ་གི་ན་ཚ་ཡོང་སྲིད་ཀྱི་རེད། འཕར་རྩའི་ན་ཚ་ཡོང་སྲིད་ཀྱི་རེད་བྱས་ཙང་གཤག་བཅོས་ཆེན་པོ་འདི་འདྲ་བྱེད་དུས་ཨ་ནི་གཟུགས་པོས་མ་ཁྱོག་བྱས། ཨ་ནི་སྐྱོན་མ་གཏོགས་ཕན་མ་ཐོགས་ཡ་དེ་འདྲས་གནས་ཚུལ་ཆགས་ཀྱི་རེད་བ་བྱས་ཙང་ཨ་ནི་གདམ་ག་རྒྱག་ཡ་དེ་གལ་ཆེན་པོ་ཆགས་ཀྱི་ཡོད་དེའི་གལ་གེ་དེ་འདྲས་དེ་རེད། ཨ་ནི་ད་ཉིས་སྟོང་ཉི་ཤུ་རྩ་གཉིས་དེའི་ནང་རྩིས་ཀྱི་འདུག་འདི་ནང་ལོ། མཁལ་མ། སྤོ་ལེན། སྟོང་ཕྲག་ཉི་ཤུ་རྩ་དྲུག་ཙམ་བྱས་ཤག། བྱས་ཙང་ང་ད་ལྟ་ག་རེ་ཞུ་དགོས་རེད། དགོས་མཁོ་འདི་ཆེ་ཐག་ཆོད། ཕར་ཕྱོགས་དེ། མཁལ་མ་མ་རག་བྱས་འདུག་ཟེར་གྲོངས་འགྲོ་མཁན་དཔེ་དེ་མང་པོ་ཡོང་གི་ཡོད་རེད་བ། བྱས་ཙང་ཐོན་ཁུངས་གསར་པ་ཅིག་འཚོལ་དགོས་ཀྱི་ཡོད་རེད། དེ་བྱས་ཙང་ད Xeno Transplant སླེབས་ཡོད་རེད། ལྷག་པར་དུ་དེང་སང་སེམས་ཅན་བེད་སྤྱོད་བཏང་ཡས་ཆེ་ཤོས་དེ་ད་ཚན་རིག་པ་ཚོས་བརྟག་དཔྱད་མང་ཤོས་དེ་ཕག་པ་བྱེད་ཀྱི་ཡོད་རེད། ལགས་སོ། ཨམ་ཅི་ལགས། ཨ་ནི།

ད་འདི་ལས་ལྷག་བྱས་ཅི་དགའ་བ་ཡོད་རེད། ཡིན་ནའི་ད་མི་གཅིག་གྲོངས་བྱས་ཀྱི་མཁལ་མ་ད་ཡིན་ནའི་རེད་ཁོའི་ནང་ཁྲོལ་སྦྱིན་པ་བཏང་བྱས་རག་པ་ཡིན་ན་ཨ་ནི་ལོ་གསུམ་དང་ལོ་ལྔ་བར་དུ་སྒུག་དགོས་ཀྱི་ཡོད་རེད་བྱས་ཙང་མི་མང་པོ་ཅིག་འདི་སྒུག་གི་སྒུག་གི་གྲོངས་འགྲོ་མཁན་མང་པོ་ཞིག་ཀྱི་ཡོད་རེད་ད་ལྟ་རྩིས་རྒྱབ་དུས་ཕལ་ཆེར་ཉིན་རེ་ཉིན་རེ། མི་བཅུ་བདུན་ཙམ་ཅིག་གྲོངས་ཀྱི་ཡོད་པའི་སྐད་ཆ་ཡོད་རེད།

མཁལ་མ་རག་ཡས་དེ་ཞེ་དྲག་མེད་དུས། ང་ཚོས་དཔེ་སྔོན་འགོག་བྱས་དེ་ལ་ཞེ་དྲག་ཐུགས་སྣང་གནང་དགོས་ཀྱི་རེད་ཨང། ད་གཅིན་སྙིའི་ན་ཚ་ལ་ནི་ཕལ་ཆེར་དེ་མི་གཟུགས་པོ་རྒྱགས་པ་ཆགས་པ་ཡིན་ན་ཡག་པོ་ཡོད་མ་རེད་ད་ག་ནང་བཞིན་ལུས་སོ་སོའི་གཟུགས་པོ་ལ་བརྡབ་གསིག་བཏང་ཅིག་ལུས་རྩལ་བྱེད་ཡས་དང་ཨ་ནི་ཞལ་ལག་འཛེམ་ཡས།

ལགས་སོ། ཨམ་ཅི་ལགས། བཀའ་འདྲི་གཞན་གཅིག་དེ། ད་ལྟ་ཨམ་ཅི་ལགས་རྐྱེན་གཉིས་གསུངས་སོང་གཅིན་སྙིའི་ན་ཚ་དང་ཁྲག་ཤེད་འདི་གཉིས་མ་ཡིན་པའི་གཅིག་ཕ་མ་ནས་ཡང་འདི་ཡོང་ཡ་ཡོད་རེད་པས་མཁལ་མ་སྐྱོན་བྱས་ད་མཁལ་མ་འཕྲོ་བརླག་འགྲོ་མཁན་འདི་ཕ་མ་ད་པཱ་ལགས་ཨ་མ་ལགས་ད་རྨོ་ལགས་སྤོ་ལགས་འདི་ཡིན་པས་ན་ནང་མིའི་ཐོག་ནས། ལགས་རེད་འདི་འདྲ་ཡོད་རེད། ད་འདི་ད་གིན་ངས་གོང་དུ་ཞུས་པ་འདི་གཉིས་རྐང་གཉིས་བྱས་ང་ཚོ་སྔོན་འགོག་བྱེད་ཐུབ་ཡས་ཀྱི་རྒྱུ་མཚན་ད་དེའི་ཆུ་སྒོ་ཨ་ནི་མཁལ་མའི་ནང་ན་ཚ་འདྲ་མིན་ཞེ་དྲག་ཡོད་རེད།

དགོས་མེད་ནས Fridays བྱས་རྗེས་བརྙན་འགའ་འདྲ་ཕོག་ད་དེ་འདྲ་མིན་འདྲ་བྱས་རྗེས་ཨ་ནི་ན་ཚ་ཡོང་སྲིད་ཀྱི་རེད་ད་ཡིན་ནའི་དུས་ཚོད་མཚམས་མཚམས་ཧ་གོ་གི་མ་རེད་བ་ཐད་ཀར་མ་གཏོགས་བྱུང།
ཨ་ནི་ཨམ་ཅི་ལགས་ད་སྨན་གྱི་ཕྱག་ལས་འདིའི་ཐོག་ལ་ཡང་ལོ་ངོ་ཉི་ཤུ་རྩ་ལྔ་ཙམ་ཞིག་གནང་འདུག་འདིའི་ཉམས་མྱོང་ནང་སེམས་ན་ཨམ་ཅི་ལགས་ད་ལྟ་ལོ་གཞོན་གཞོན་ནང་ལ་ཡང་མཁལ་མ་འཕྲོ་བརླག་འགྲོ་མཁན་མང་བ་ཡོད་ན་ལོ་རྒན་པའི་ནང་ཡིན་ན། ད་ལོ་རྒན་པའི་ནང་ལོགས་ཕལ་ཆེར་མང་གི་རེད་ད་ཡིན་ནའི་ད་ལྟ་གར་བཞུགས་རེད་ང་ཚོ་ཨ་མི་རི་ཀ་གཅིག་པོ་རེད་མི་འདུག་གར་བཞུགས་རེད། གཞོན་སྐྱེས་ཚོ་རྒྱགས་རུ་རྒྱགས་རུ་ཞེ་པོ་འགྲོ་གི་འདུག་བ། ད་དཔེར་ན་ཆ་བཞག་ན་ང་རང་ཚོའི་བོད་པའི་མི་རིགས་དེ་ཨ་མི་རི་ཀ་ཚུར་ད་རྒྱ་གར་ནས་ཡོང་པ་ཡིན་ནའི་རེད་བོད་ནས་ཡོང་ཡིན་ནའི་རེད་དེ་ཚུར་ཡོང་དུས་ཕྱི་རྒྱལ་ད་ལྟ་ནུབ་ཕྱོགས་རྒྱལ་ཁབ་ཀྱི་ཁ་ལག་གི་རིགས་དེ་འདྲ་ཟ་བའི་ཆུ་ཁོལ་གཟུགས་པོ་བརྡབ་སིང་མེར་བྱེད་ཨ་ནི་གཅིན་སྙིའི་ན་ཚ་ན་ཡས་ད་ཨ་ནི་ཁྲག་ཤེད་མཐོ་པོ་ཆགས་ཡས་དེ་ཚོ་ཡོང་གི་འདུག་བ།

ད་ཐ་མ་དེ་ཡང་འཛམ་བཟའམ། ནད་པ་ཁ་ཤས་ད་ལོ་རྒན་འཁོགས་ཆགས་ན་ཚ་མང་པོ་ཡོད་དུས་ད་ང་ཐབས་ཤེས་ག་གི་བྱེད་ཐབས་མེད་ད་ང་ཤི་ན་དེ་ག་རང་ཁོ་རང་ཚོས་ཐུགས་འདོད་གནང་གི་འདུག་ཨང་དེ་འདྲ་ཡོང་སྲིད་ཀྱི་རེད། ནོ་སེ། ད་ད་གལ་ཆེ་ཤོས་དེ་ད་སྔོན་འགོག་དེ་ཡིན་དུས་ཙ་ནའི་ཨམ་ཅི་ལགས།

བྱས་བྱས་འདི་འདྲ་བྱས་ན་ཨ་ནི་གཅིན་སྙིའི་ན་ཚ་དང་ཁྲག་ཤེད་མཐོ་པོ་དེ་ཚོ་ཡག་པོ་བྱས་མར་བཅག་བྱས་ཐུབ་ན་ཨ་ནི་མཁལ་མའི་ན་ཚ་ཉུང་རུ་འགྲོ་གི་རེད། བྱས་ཙང་འདི་གལ་ཆེན་པོ་ཞེ་པོ་ཅིག་ཆགས་བསྡད་ཡོད་རེད། ཨ་ནི་དེ་འདྲ་རྟགས་མཚན་འདྲ་འདི་ག་རེ་ཡོད་རེད་ཞུས་ན། མཁལ་མའི་ན་ཚ་འདི་དལ་པོ་ཞེ་པོ་ཅིག་རེད། བྱས་ཙང་ནམ་རྒྱུན་ཧ་གོ་ཡ་ཚེ་ཁག་པོ་རེད། གཅིན་པ་ནི་སྔར་རྒྱུན་ནང་བཞིན་བབ་ཀྱི་རེད། གཞུག་གུ་གཞུག་གུ་མཐའ་མ་འདྲ་བོ་མ་ཤེས་ཧ་མ་གོ་ཡ་དེ་སྤར་རུ་སྤར་རུ། སོ་སོའི་གཟུགས་པོ་ལ་ཁྲག་ཤེད་བརྟག་དཔྱད་བྱེད་ཨ་ནི་ཁྲག་བརྟག་དཔྱད་བྱེད། དེ་ཚོ་གལ་ཆེན་པོ་ཆགས་ཡོད། ད་མར་བྱས་རྗེས་མཁལ་མ་དེ་བརྒྱ་ཆ་བཅོ་ལྔ་ཙམ་མ་གཏོགས་ལས་ཀ་མ་བྱེད་དུས་མཁལ་མ་གཉིས་ཆ་ཞུ་གི་ཡོད་ད་སྡོམ་བྱས་མ་གཏོགས་མ་བྱས་རྗེས་ད་དེའི་ལས་མར་ཉུང་རུ་ཉུང་རུ་འགྲོ་དུས་ཨ་ནི་གཅིན་པ་ལྦུ་བ་ཡོད་མཁན་ཆགས་ཡས་ཡོང་སྲིད་ཀྱི་རེད་དེ་ག་ནང་བཞིན་ཨ་ནི་རྐང་པ་སྐྲང་ཡས་གཉིད་ཡག་པོ་མ་རག་ཡས་ཁྱག་ཤུག་རྒྱག་ཡས། ཁ་ལ་དང་ག་མེད། ཨ་ནི། ཆུ་བསག་ཡས། ཟ་བར་ལང་ཡས། དེ་འདྲས་ཡོང་སྲིད་རེད། དེ་འདྲས་ཡོད་དུས་ཨ་ནི། མཁལ་མ་ག་རེ་འཕྲོ་བརླག་བྱེད་པའི་རྟགས་མཚན་འདྲ་གཅིག་སླེབས་ཀྱི་ཡོད་རེད་ད་ཡིན་ནས། ན་ཚ་གཞན་པ་ཡོང་སྲིད་ཀྱི་རེད་དེ་ཡིན་ནའི་ད་ནངས་ང་ཚོ་མཁལ་མའི་སྐོར་བཀའ་མོལ་ཞུ་གི་ཡོད་ཙང། འདི་འདྲས་རྟགས་མཚན་འདྲ་དེ་ཡོང་གི་ཡོད་རེད་ཨ་ནི། ཡིན་གཅིག་མིན་གཅིག་སྨན་པར་བསྟན་གནང་དགོས་རེད། རྣམ་པ་ཚོས་གོང་དུ་གསན་པ་དེ་ནི་འགྲོ་བ་མིའི་ནང་མཁལ་མ་འཕྲོ་བརླག་འགྲོ་མཁན་མང་ཆེ་བ་ནི་གཅིན་སྙི་ཟ་ཁུའི་ནད་དང་ཁྲག་ཤེད་མཐོ་བའི་ནད་དེ་གཉིས་གཙོ་བོ་ཡིན་པ་དང་མཁལ་མ་འཕྲོ་བརླག་འགྲོ་མཁན་ཁྲོད་མཁལ་མ་ཐོབ་རྒྱུ་སྒུག་སྡོད་བྱེད་བཞིན་དུ་ཉིན་རེར་འདས་གྲོངས་འགྲོ་བའི་རྐྱེན་གྱིས་ནུབ་ཕྱོགས་པའི་ཚན་རིག་པས་དཀའ་ངལ་ཆེན་པོ་དེ་སེལ་ཐབས་སུ་དུད་འགྲོ་སེམས་ཅན་གྱི་མཁལ་མ་འགྲོ་བ་མིར་བེད་སྤྱོད་གཏོང་བའི་ལག་རྩལ་ཚོད་ལྟ་བྱེད་བཞིན་པའི་སྐོར་ངོ་སྤྲོད་གནང་བ་ཞིག་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཐེངས་འདིའི་སྣེ་ཁྲིད་ལེ་ཚན་ནང་བོད་ལྗོངས་མི་རིགས་སློབ་གྲྭ་ཆེན་མོའི་ལོ་རིམ་གཉིས་པའི་སློབ་མ་ཚེ་སྒྲོན་ལགས་རྒྱ་མིའི་ཉེན་རྟོག་པས་འཛིན་བཟུང་དོ་དམ་འོག་འདས་གྲོངས་སུ་ཕེབས་ཡོད་པའི་ཡིད་སྐྱོའི་གནས་ཚུལ་ཐོས་མ་ཐག་འདི་ག་ཨ་མི་རི་ཀའི་རྒྱལ་ས Washington གཙོས་པའི་ཨ་རིའི་གྲོང་ཁྱེར་ཆེ་ཁག་མང་པོའི་ནང་ཁོང་གི་ཕ་མ་སྤུན་མཆེད་རྣམས་ལ་གདུང་སེམས་མཉམ་སྐྱེད་ཞུ་ཕྱིར་དང་ཁོང་སྐྱེ་བ་རྗེས་མ་དལ་འབྱོར་གྱི་མི་ལུས་བཟང་པོ་ཞིག་ལ་སྐྱེ་བ་བཞེས་པའི་ཆེད་སྨོན་ལམ་གསུང་འདོན་སོགས་གནང་སྐོར་འབྲེལ་ཡོད་མི་སྣར་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་སྣེ་འཁྲིད་ཞུས་ནས་གནས་ཚུལ་ཕྱོགས་སྒྲིག་ཞུས་པ་ཞིག་གསན་རོགས་གནང། གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་ད་ལྟ་གོང་དུ་ངོ་སྤྲོད་གནང་བའི་ལེ་ཚན་འདི་ཉིད་སྒྲོན་ཞུ་གི་ཡིན། བོད་ལྗོངས་མི་རིགས་སློབ་གྲྭ་ཆེན་མོའི་ལོ་རིམ་གཉིས་པའི་སློབ་མ་ཚེ་སྒྲོན་ལགས་སྔ་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དྲུག་ཉིན་སྙེ་མོ་རྫོང་དང་རི་མཚོ་གྲོང་ཚོའི་ཉེན་རྟོག་པས་བཙན་ཁྲིད་ཞུས་ནས་ཟླ་བ་ཕྱེད་ཀ་ལྷག་ཕྱིན་པའི་རྗེས་སམ། འདི་ལོའི་སྤྱི་ཟླ་དང་པོའི་ཚེས་བཅོ་ལྔ་ཉིན་སྙེ་མོ་རྫོང་གི་མི་དམངས་སྨན་ཁང་ནང་ཁོང་འདས་གྲོངས་སུ་ཕེབས་པའི་ཡིད་སྐྱོའི་གནས་ཚུལ་ཐོས་མ་ཐག་འདི་ག་ཨ་མེ་རི་ཀའི་རྒྱལ་ས་ཝ་ཤིང་ཐོན་དང་ཨ་རིའི་དཔལ་འབྱོར་གྱི་གྲོང་ཁྱེར་ཆེན་པོ་ནེའུ་ཡོག་ཨ་རིའི་ནུབ་དབུས་མངའ་སྡེ་མེ་ནི་སོ་ཏ་དང་ཨ་རིའི་ནུབ་ཕྱོགས་གྲོང་ཁྱེར་སན་ཧྥི་རན་སི་སི་ཀོ་སོགས་ཀྱི་ནང་དམ་པ་དེར་མྱ་ངན་གུས་འདུད་དང་ཁོང་གི་ཆེད་སྨོན་ལམ་གསུང་འདོན་ཁོང་གི་ཡབ་ཡུམ་སྤུན་མཆེད་རྣམས་ལ་གདུང་སེམས་མཉམ་སྐྱེད་ཞུ་རྒྱུ་དང། དེ་བཞིན་རྒྱ་ནག་གཞུང་ལ་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་གནང་འདུག། སྤྱི་ཟླ་དང་པོའི་ཚེས་ཉི་ཤུ་ཉིན་བོད་རང་བཙན་སློབ་ཕྲུག་ཚོགས་པའི་ཚོགས་མི་འགའ་ཤས་ཀྱིས་སློབ་མ་ཚེ་སྒྲོན་ལགས་ལ་ཡི་གེ་ཞིག་བྲིས་གནང་སྟེ་ཕུལ་བ་ལྟར་གསུངས་དོན། མིང་ཞུ་རྒྱུ་ང་ཚོ་ཡར་ལངས་དུས་ཁྱེད་རང་རྒྱ་མི་གཞུང་གི་གདུག་རྩུབ་འོག་ནས་འདས་གྲོངས་ཕྱིན་པའི་སེམས་སྐྱོ་བོ་སྣེ་གཅིག་གོ་བྱུང། ང་ཚོ་འཛམ་གླིང་ས་ཕྱོགས་གང་སར་ཡོད་པའི་བོད་རང་བཙན་སློབ་ཕྲུག་ཚོགས་པའི་ཚོགས་མི་རྣམས་བློ་ཕམ་ཧ་ཅང་ཆེན་པོ་བྱུང། ཁྱེད་རང་ཆི་གྷ University བོད་ཀྱི་མཐོ་སློབ་ནང་ལོ་རིམ་གཉིས་པའི་སློབ་མ་ཞིག་རེད་དེ། ཐ་ན་ང་ཚོའི་ནང་བཞིན་སློབ་གྲྭར་འགྲོ་བཞིན་པའི་ཉིན་མོ་ཞིག་རེད། ཁྱེད་རང་ཐ་ན་ང་ཚོའི་ནང་བཞིན་སློབ་སྦྱོང་བྱེད་པའི་དུས་ཚོད་ཞིག་རེད། ཁྱེད་རང་ནི་རྒྱུན་དུས་ནས་བོད་རིགས་སློབ་ཕྲུག་ཆུང་བ་ཚོར་བོད་ཡིག་བསླབ་པ་དང་སློབ་དེབ་ཡང་སྤྲད་ཀྱི་ཡོད་པ་གོ་བྱུང། ང་ཚོ་མཉམ་དུ་ད་རིང་གཟའ་ཉི་མའི་བོད་སློབ་གྲྭ་ལ་ཕྲུ་གུ་ཚོ་ལ་བོད་སློབ་ཁྲིད་བྱེད་ཀྱི་དུས་ཚོད་ཡིན་པ་བཅས་ང་ཚོ་རང་རང་ལུང་པ་ལ་ཡོད་པའི་བོད་མི་ཡིན་པ་དང་ཁྱེད་རང་བོད་ནང་ལ་རྒྱ་མི་ཡིས་བཙོན་འོག་ཏུ་བསྡད་ཁེལ་ཡོད་པ་དེ་ལ་བརྟེན་ནས་ང་ཚོ་ད་རིང་ཡི་གེ་འདི་ཁྱེད་རང་ལ་བྲིས་པ་ཡིན། ཚེ་སྒྲོན་ལགས། ཁྱེད་རང་གི་དྲན་རྟེན་ཆེད་དུ་ང་ཚོས་ཁྱེད་རང་གི་ལོ་རྒྱུས་དང། བོད་ནང་གི་བོད་མི་ཚོ་རྒྱ་མི་དམར་པོའི་གདུག་རྩུབ་ལ་མུ་མཐུད་ནས་གདོང་ལེན་བྱེད་བཞིན་པ་དེ། འཛམ་གླིང་མི་མང་ལ་གསལ་བཤད་དང་དྲན་སྐུལ་ཞུ་རྒྱུའི་དམ་བཅའ་ལ་བརྟན་པོ་ཡོད། ཁྱེད་རང་མྱུར་དུ་མི་ལུས་ཐོབ་ནས་ང་ཚོ་བོད་ལ་གཞིས་བྱེས་མཉམ་འཛོམས་ཡོང་བའི་རེ་བ་དང་སྨོན་ལམ་ཞུ་གི་ཡོད་བོད་རང་བཙན་སློབ་ཕྲུག་ཚོགས་པ་ནས། ཡང་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་དང་ནིའུ་ཇེར་སིའི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་སྤྱི་ཟླ་དང་པོའི་ཚེས་ཉི་ཤུ་གཅིག་ཉིན་གྲོང་ཁྱེར་འདིའི་ནང་ཡོད་པའི་རྒྱ་ནག་གཞུང་གི་དོན་གཅོད་ཁང་མདུན་སློབ་མ་ཚེ་སྒྲོན་ལགས་ལ་དྲང་བདེན་དགོས་པའམ། Justice for ཚེ་སྒྲོན་ལགས་བོད་ནང་མི་གསོད་ཁྲག་སྦྱོར་མཚམས་འཇོག་དགོས་པའམ། Stop Killing in Tibet བོད་ནང་བོད་མི་རིགས་རྩ་མེད་བཟོ་རྒྱུ་མཚམས་འཇོག་དགོས་པའམ། Stop Genocide in Tibet ཞེས་པ་སོགས་ཀྱི་འབོད་ཚིག་སྒྲོག་གནང་སྟེ་རྒྱ་ནག་གཞུང་ལ་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་གོ་སྒྲིག་ཞུས་འདུག་ངོ་རྒོལ་བ་རྣམས་ཀྱིས་བོད་རྒྱལ་ཁབ་ཆེན་པོའི་རྒྱལ་དར་དང། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་རྒྱལ་དར། དེ་བཞིན་ཨ་མི་རི་ཀའི་རྒྱལ་དར་སོགས་འཕྱར་གནང་བ་དང་འཕྲེད་དར་ཆེན་པོའི་ཐོག་བོད་ཀྱི་བདག་པོ་བོད་མི་ཡིན་རྒྱ་དམར་བོད་ནས་ཕར་རྒྱུགས་ཤིག་གམ། Tibet belongs to Tibetans། China out of Tibet སོགས་འཁོད་པའི་འཕྲེད་དར་ཁག་བཤམས་གནང་སྟེ

བོད་ནང་ལ་ཡང་རྒྱ་ནག་གི་གདུག་རྩུབ་མནར་གཅོད་དེ་ཚོ་མཚམས་འཇོག་དགོས་ཀྱི་ཡོད་པ་དང་བོད་དེ་རང་བཙན་རྒྱལ་ཁབ་ཡིན་པ་དང་བོད་བོད་ཡུལ་ལ་སྐྱིད་རྒྱ་རྒྱ་ཡུལ་ལ་སྐྱིད་ལབ་པ་ནང་བཞིན་རྒྱ་རྒྱ་ནག་ལ་ཡང་ཕར་རྒྱུགས་ཤིག་ཟེར་ཞིག་སྐད་འབོད་དང་ཨ་ནེ་ཚེ་སྒྲོན་ལགས་ལ་ཡང་དོན་མེད་ཀྱི་སྲོག་ཐོག་ལ་ཡང་བཏང་པ་འདི་ང་ཚོ་བོད་མི་ས་ཡ་དྲུག་གི་ཚབ་བྱས་བྱས་རྒྱ་ནག་དམར་པོའི་གཞུང་ལ་ཡང་ངོ་རྒོལ་མཐའ་གཅིག་ཏུ་ཡོད་ཟེར་ཞིག་ཞུ་ཞིག་དེར་བརྟེན།

ཡང་སྤྱི་ཟླ་དང་པོའི་ཚེས་ཉི་ཤུ་བཞི་སྟེ་སྐུའི་བླ་གཟའི་ཕྱི་དྲོར་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏན་གྱི་བོད་མིའི་སྤྱི་མཐུན་ཚོགས་པའི་ཚོགས་ཁང་ནང་དུས་རྒྱུན་རྒྱལ་བའི་སྐུ་ཕྱྭའི་ཞབས་རིམ་གསོག་སྒྲུབ་ཞུ་བཞིན་པ་དང་འབྲེལ་ནས་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་ཚེ་འདས་སློབ་མ་ཚེ་སྒྲོན་ལགས་དལ་འབྱོར་གྱི་མི་ལུས་བཟང་པོ་ཐོབ་པ་དང་ཁོང་གི་ཕ་མ་སྤུན་མཆེད་རྣམས་ལ་གདུང་སེམས་མཉམ་སྐྱེད་ཞུ་ཕྱིར།

ཞལ་འདོན་དང་བསྔོ་སྨོན་སོགས་གོ་སྒྲིག་ཞུས་པའི་སྐོར་ཚོགས་གཙོ་བསྟན་འཛིན་ཆོས་བཟང་ལགས་ཀྱིས་གསུངས་དོན། ཨ་ནི་ང་ཚོས་ཀྱི་སྤྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་བཞི་རེས་གཟའ་ལྷག་པ་ཉིན་ལ་ནི་ས་གནས་མི་ནི་སོ་ཏ་བོད་ཀྱི་གཞོན་ནུ་ལྷན་ཚོགས་ངོས་ནས་སྨོན་ལམ་ཚུགས་ཡོད་རེད་དམིགས་བསལ་གྱི་ནི་བོད་ལྗོངས་སློབ་ཆེན་ལོ་རིམ་གཉིས་པ་ཡིན་པའི་ནི་བུ་མོ། ཚེ་སྒྲོན་ལགས་དང་རྒྱ་ནག་ཉེན་རྟོག་པས་ཀྱི་འཛིན་བཟུང་གི་འོག་ལ་འདས་གྲོངས་ཕྱིན་ཡོད་ཙང་ནི་ང་ཚོས་ཀྱི་དམིགས་བསལ་གྱི་སྨོན་ལམ་གོ་སྒྲིག་བྱས་རེད། ང་ཚོས་ཀྱི་ས་གནས་མི་ནི་སོ་ཏ་གི་རྒྱུད་སྟོད་གྲྭ་ཚང་དགོན་པ་ལ་ང་ཚོ་སྨོན་ལམ་ཚུགས་རེད་ནི་མི་མང་མང་པོ་ཅིག་ཕེབས་སོང་ནི་ང་ཚོས་ཀྱི་སྨོན་ལམ་དང་མོ་རང་དེ་རེད་ཡིན་ནི་ཡང་དང་མོ་རང་གི་ནང་མི་རེད་ནི་མོ་རང་མ་འོངས་པའི་མི་གི་སྐྱེ་བ་ལེན་ཆེད་དུ་ནི་ང་ཚོས་ཀྱི་སྨོན་ལམ་དེ་འདྲ་བ་ཅིག་གོ་སྒྲིག་བྱས་ཡོད་རེད། ཡང་སྐུའི་བླ་གཟའི་ཉིན་དེར San Francisco ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་བརྒྱ་མཆོད་ཕུལ་ནས་ཚེ་འདས་ཚེ་སྒྲོན་ལགས་ཀྱི་ཆེད་བསྔོ་སྨོན་གནང་སྐོར་ས་གནས་ཚོགས་གཙོ་བློ་བཟང་རྡོ་རྗེ་ལགས་ཀྱིས་གསུངས་དོན། དགོང་མོ་ཆུ་ཚོད་ལྔ་པའི་ཐོག་ལ་ཡཱ San Francisco ས་གནས་གཞོན་ནུ་ལྷན་ཚོགས་རྒྱུན་ལས་ངོས་ནས་མཆོད་མེ་བརྒྱ་མཆོད་ཅིག་དང་དེ་ནང་བཞིན་མཆོད་མེ་དུ་ཞེ་ག་ང་རང་ཚོ་གི་ས་གནས་ལ་ཡོད་པའི་གི་རྒྱུད་སྟོད་ཐེབས་རྩ་ཚོགས་པའི་གི་མཆོད་མེ་ཁང་དུ་སི་ཡཱ་མཆོད་མེ་སྨོན་ལམ་ཅིག་གོ་སྒྲིག་ཞུས་ཡིན་ཨེ་ང་ཚོ་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་དང་ནིའུ་ཇེར་སིའི་ས་གནས་བོད་ཀྱི་བུད་མེད་ལྷན་ཚོགས་ཀྱིས་ཚེ་འདས་སློབ་མ་ཚེ་སྒྲོན་ལགས་ཀྱི་ཆེད་སྨོན་ལམ་གསུང་འདོན་གོ་སྒྲིག་ཞུས་འདུག་ལ། ཡང་བོད་རྒྱལ་ཡོངས་རང་བཙན་ལྷན་ཚོགས་ཀྱིས་སྤྱི་ཟླ་དང་པོའི་ཚེས་ཉི་ཤུ་བརྒྱད་དེ་རེས་གཟའ་ཉི་མའི་ཕྱི་དྲོར་སློབ་མ་ཚེ་སྒྲོན་ལགས་དང་ཁོང་གི་ཤུལ་ལུས་ནང་མི་སྤུན་མཆེད་རྣམས་ལ་གདུང་སེམས་མཉམ་སྐྱེད་ཆེད་དུ་མར་མེའི་ཁྲོམ་སྐོར་དང། སྨོན་ལམ་གསུང་འདོན་གོ་སྒྲིག་ཞུས་འདུག་བོད་པའི་ན་གཞོན་ཚེ་སྒྲོན་ལགས་ཀྱི་སྐོར་སྙིང་བསྡུས་ཤིག་ཞུས་པ་ཡིན་ན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དྲུག་ཉིན་སྙེ་མོ་རྫོང་དང་ས་གནས་ཉེན་རྟོག་པས་བཙན་ཁྲིད་ཞུས་པའི་རྗེས་སུ། ཁོང་གར་སོང་ཆ་མེད་དུ་གྱུར་འདུག་འབྲེལ་ཡོད་བོད་ནང་གི་བོད་མི་ཞིག་གིས་བོད་ཀྱི་དུས་བབ་ཀྱི་གསར་འགོད་པར་གནས་ཚུལ་མཁོ་སྤྲོད་གནང་དོན་ལྟར་ན་ཚེ་སྒྲོན་ལགས་འཛིན་བཟུང་ཞུས་པའི་རྗེས་སུ་ཁོང་གི་ཕ་མ་དང་སྤུན་མཆེད་རྣམས་ས་གནས་ཉེན་རྟོག་ལས་ཁུངས་ལ་ཕེབས་ནས་གནས་ཚུལ་ག་རེ་བྱུང་ཡོད་མེད་གསལ་བཤད་ཡག་པོ་དགོས་པའི་འབོད་སྐུལ་གནང་ཡང་ས་གནས་ཉེན་རྟོག་པས་ཁོང་ཚོས་ཚེ་སྒྲོན་ལགས་ལ་འདས་པའི་ལོ་གཅིག་རིང་ཞིབ་འཇུག་བྱས་ནས་འཛིན་བཟུང་བྱས་པ་ཞིག་ཡིན་པ་དང་གནད་དོན་མང་པོ་ཞིག་གི་ཐོག་ནས་ཐག་གཅོད་བྱས་པ་ཞིག་རེད་ཅེས་ཁ་གསལ་གང་ཡང་མ་བཤད་པར་ཕྱིར་ལོག་བཏང་འདུག་དེ་ནས་སྤྱི་ཟླ་དང་པོའི་ཚེས་བཅོ་ལྔ་ཉིན་ཚེ་སྒྲོན་ལགས་སྙེ་མོ་རྫོང་མི་དམངས་སྨན་ཁང་ནང་འདས་གྲོངས་སུ་གྱུར་བའི་གནས་ཚུལ་ཕ་མ་སྤུན་མཆེད་རྣམས་ལ་འབྱོར་ཡང་སྐུ་ཕུང་སྤྲད་མི་འདུག་ཡང་ཁོང་གི་ནང་མི་རྣམས་ཀྱིས་ཕུང་པོ་སྤྲོད་དགོས་པའི་རེ་སྐུལ་ཐེངས་མང་ཞུས་ན་ཡང་སྙེ་མོ་རྫོང་དང་རི་ཚོ་གྲོང་ཚོའི་ཉེན་རྟོག་པས་ཞིབ་འཇུག་བྱེད་བཞིན་ཡོད་པས་ཕུང་པོ་སྤྲད་ཆོག་གི་མ་རེད་ཅེས་བཤད་འདུག། ཕྱིས་སུ་ས་གནས་ཉེན་རྟོག་པས་ཚེ་སྒྲོན་ལགས་ཧོབ་ཀྱིས་ས་ལ་འགྱེལ་ནས་ཡར་ལངས་མ་ཐུབ་པ་དང་དེ་ནས་ཁོང་ཚོས་སྨན་ཁང་ལ་མགྱོགས་པོ་བསྐྱལ་ན་ཡང་ཕན་ཐོགས་བྱུང་མེད་ལུགས་བཤད་འདུག་ཡིན་ནའི་དུས་རྒྱུན་ཚེ་སྒྲོན་ལགས་སྐུ་གཟུགས་གསལ་ཐང་ཡིན་སྟབས་ཁོང་ལ་རྒྱ་མིའི་ཉེན་རྟོག་པས་རྡུང་རྡེག་ཚད་མེད་བཏང་ནས་བསད་པའི་དོགས་གཞི་ཆེན་པོ་ཡོད་སྐོར་ཡང་གོང་ཞུས་བོད་མི་དེས་འགྲེལ་བརྗོད་གནང་འདུག་གོང་ཞུས་ལྟར་བུ་མོ་ཚེ་སྒྲོན་ལགས་ནི

བཙན་བྱོལ་བོད་མིའི་དཔལ་འབྱོར་གྱི་བྱ་གཞག་ཅེས་པའི་ལེ་ཚན་ནང། རྒྱ་གར་ནང་དགུན་ཚོང་གཉེར་མཁན་བོད་མི་རྣམས་ཀྱིས་ཚོང་མཇུག་བསྡུས་ནས་རང་གནས་སུ་ཕྱིར་ལོག་གནང་སྟེ་རང་གི་ནང་མི་མཉམ་བོད་ཀྱི་ལོ་གསར་སྲུང་བརྩི་ཞུ་རྒྱུའི་གྲ་སྒྲིག་གནང་བཞིན་ཡོད་པ་དེའི་ཐད་རྒྱ་གར་རྒྱལ་ཡོངས་བོད་མིའི་ཚོང་ལས་ཚོགས་པའི་ཚོགས་གཙོ་བསྟན་འཛིན་པ་སངས་ལགས་དང་ཨ་སན་སོ་ལྷ་ས་བོད་མིའི་ཁྲོམ་རའི་རྒྱུན་ལས་ཟུར་པ་ཚེ་རིང་དགའ་བ་ལགས་སུ་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། རྒྱ་གར་ནང་ལ་དགུན་ཁའི་དུས་སུ་ཟླ་བ་གསུམ་ཞིག་རིང་བལ་གོས་ཀྱི་དགུན་ཚོང་གཉེར་ཡུལ་ས་ཁུལ་ཕལ་ཆེ་བའི་ནང་བོད་མི་ཚོང་པ་རྣམས་ཀྱིས་འདི་ལོ་སྤྱི་ཟླ་དང་པོའི་ཟླ་མཇུག་གོང་ཚོང་མཇུག་བསྡུས་ནས་རང་རང་གི་གཏན་འཇགས་གནས་སྡོད་བྱེད་ཡུལ་གཞིས་ཆགས་དང་ས་གནས་སོ་སོར་ཕྱིར་ལོག་གནང་ནས་རང་གི་ནང་མི་དང་ཕ་མ་སྤུན་མཆེད་མཉམ་བོད་ཀྱི་ལོ་གསར་སྲུང་བརྩི་ཞུ་རྒྱུའི་གྲ་སྒྲིག་གནང་བཞིན་ཡིན་པར་སོང་ལས་རིམ་འདི་གསན་མཁན་རྣམ་པ་ལྷན་རྒྱས་ལ་གུས་པ་ཚེ་དབང་དངོས་གྲུབ་ནས། བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི། གནམ་ལོ་གསར་དུ་བཞད་པའི་དགའ་སྟོན་ལ་བཀྲ་ཤིས་བདེ་ལེགས་ཞུ་རྒྱུ་དང། ལོ་གསར་སྤྲོ་པོ་ཡོང་བའི་སྨོན་འདུན་ཞུ་རྒྱུ་ཡིན། དེ་ནས་ལོ་སྔོན་མ་བཞིན་འདི་ལོ་ཡང། རྒྱ་གར་རྒྱལ་ཡོངས་ནང་ལ་བོད་མི་ཚོར། དགུན་ཚོང་དེ་ཡག་པོ་བྱུང་མེད་ཀྱང། ཕྱོགས་གཞན་ཞིག་ནས་གཏམ་བཟང་ཞིག་ལ། འདི་ལོ་དགུན་ཚོང་གཉེར་ཡུལ་དུ་མེ་སྐྱོན་དང། ཚོང་ཟོག་བོར་བརླག་ཤོར་བ་སོགས་ཀྱིས་རྐྱེན་ངན་གོད་ཆག་གི་གནས་ཚུལ་དེ་འདྲ་གང་ཡང་བྱུང་མེད་ལུགས་རྒྱ་གར་རྒྱལ་ཡོངས་སྐྱབས་བཅོལ་བོད་མིའི་ཚོང་ལས་ཚོགས་པའི་ཚོགས་གཙོ་བསྟན་འཛིན་པ་སངས་ལགས་ཀྱིས་ངོ་སྤྲོད་གནང་བྱུང། ད་ལོ་ལོ་འདིའི་ནང་ལ་ད་ག་ཟླ་བ་གསུམ་ནང་ལ་དེ་འདྲའི་ངོས་ནས་ང་ཚོའི་ངོས་ནས་ད་ཅིག་ཡང་ནས་ཡང་དུ་ད་ཅིག་ས་གནས་ཁག་གི་འཐུས་མི་ལ་ད་ཅིག་ང་ཚོའི་ངོས་ནས་ད་ཅིག་སྐད་འཕྲིན་བརྒྱུད་ལམ་ཐོག་ནས་ང་ཚོའི་ངོས་ནས་ཅིག་གོ་གོ་ལམ་སྟོན་མང་པོ་ཅིག་བྱེད་ཀྱི་ཡོད་རེད་བ། ཨེ་ན་ཡིན་ཆ་བཞག་ན་ང་ཚོའི་ངོས་ནས་ས་གནས་དྲུག་ཅུ་ལས་ཅི་ལྷག་ཙམ་ང་ཚོ་ངོས་ནས་ད་དུ་ཕྱོགས་ཀྱི་འགྲོ་ཡོད་རེད། ད་འདིའི་ནང་ལ་དམིགས་ཡུལ་གཙོ་བོ་འདི་ད་འདིའི་རིགས་འདི་ང་ཚོའི་ངོས་ནས་ལམ་སྟོན་བྱས་རེད་བ། འདི་འདྲའི་དོན་དུ་ད་ལོ་ལོ་དེའི་ནང་ལ་ཅིག་ད་དངུལ་བརླག་དོགས་རེད་དེ་ནང་བཞིན་མེ་སྐྱོན་གྱི་དེ་འདྲའི་གནས་ཚུལ་ཟབ་དེ་བརྟེན་གནས་ཚུལ་སྡུག་ཅག་དེ་འདྲ་ཅིག་གང་བྱུང་མ་སོང་ཟེར་ཞུ་ཡ་ཡིན། འདི་ལོ་གཙོ་བོ་གནམ་གཤིས་དྲང་མོ་མ་ཆགས་པའི་རྐྱེན་གྱིས་དགུན་ཚོང་གཉེར་མཁན་བོད་མི་ཚོར་ཚོང་ཡག་པོ་བྱུང་མེད་སྟབས། རྒྱ་གར་གྱི་མཱ་རཱ་ཤི་ཏྲ་མངའ་སྡེའི་ནང་ལ་ཚོང་ལས་གཉེར་མཁན་བོད་མི་ཚོས་ཚོང་གཞུག་སྔ་སྣུར་བྱས་ནས་ཕྱི་ཟླ་དང་པོའི་ཚེས་བཅུ་བདུན་ཉིན་ཚོང་གཞུག་བསྡུས་བཞག

རྒྱ་གར་ནང་ལ་བོད་མི་བརྒྱ་ཆ་དྲུག་ཅུ་རེ་ལྔ་ལྷག་གིས་དགུན་ཁའི་དུས་སུ་རྒྱ་གར་གྱི་གྲོང་ཁྱེར་ཆེ་ཁག་ནང་ལ་དགུན་ཚོང་གཉེར་གྱི་ཡོད་པ་དང། འདས་པའི་མི་ལོ་བཅུ་ཕྲག་མང་པོའི་རིང། དགུན་ཚོང་ནི་བོད་མི་ཚོའི་དཔལ་འབྱོར་ཡོང་ཁུངས་གཙོ་བོ་ཞིག་ཆགས་ཡོད་ཀྱང། སྔ་ལོ་ནང་བཞིན་འདི་ལོ་ཡང་ཚོང་ཡག་པོ་བྱུང་མེད་སྟབས། ཚོང་གི་གནས་སྟངས་འདི་མུར་གནས་པ་ཡིན་ན། མ་འོངས་པར་གནས་སྟངས་ག་འདྲ་ཞིག་ཆགས་སྲིད་མིན་གྱི་སྐོར་བཀའ་འདྲི་ཞུས་པར། རྒྱ་གར་རྒྱལ་ཡོངས་སྐྱབས་བཅོལ་བོད་མིའི་ཚོང་ལས་ཚོགས་པའི་ཚོགས་གཙོ་བསྟན་འཛིན་པ་སངས་ལགས་ཀྱིས་བཀའ་ལན་འདི་ལྟར་གནང་བྱུང། རྩ་བའི་མི་ད་ཅིག་གི་ད་ལོ་རོགས་དེའི་དྲང་ཚུགས་ཞུ་བ་ཡིན་ན་རྒྱ་གར་རྒྱལ་ཡོངས་ནང་ལ་ད་ཚོང་བྱུང་ཡོད་མ་རེད། ན་ནིང་གི་ཚོང་བྱུང་ཡོད་མ་རེད་ནི་ད་ན་ནིང་དང་ད་ལོ་བསྡུར་བ་ཡིན་ན། ད་ལོ་ན་ནིང་ལས་ནི་ད་ད་དེ་ཚོང་ནི་ད་ད་ཁོ་རང་ཅིག་སྐྱོ་བ་རོགས་ནི་རང་ཆགས་ཡོད་རེད། ད་དེ་འདྲའི་ཐོག་ནས་ད་ཅིག་གི་ང་ཚོའི་ངོས་ནས་ཅིག་ད་ཅིག་གི་ཚོང་འདི་ད་མ་འོངས་པར་ནི་རང་ག་འདྲས་བྱེད་དགོས་མི་དགོས་འདི་ད་ང་ཚོའི་ངོས་ནས་ད་ད་ཏག་ཏག་ཞུ་ཐུབ་མ་རེད། དེས་ན་ད་བཙན་བྱོལ་ནང་གི་ད་འཚོ་བ་བརྒྱ་ཆ་དྲུག་ཅུ་ལྷག་ཞིག་ད་ཅིག་གི་བརྟེན་ས་འདི་ད་ཅིག་སུད་ཏར་ཚོང་རང་ཡིན་ཡིན་ལ་འོས་བ། ད་འདི་འདྲའི་ཐོག་ནས་ཅིག་དེ་སྔ་ང་ཚོའི་ངོས་ནས་ཅིག་འདི་འདྲའི་ཅིག་སྐད་ཆ་རོགས་ཞིག་གོ་མྱོང་ཡོད། སུད་ཏར་ཚོང་འདི་ད་མ་འོངས་པ་ཕུགས་བརྟན་པོ་ཡོག་མ་རེད་ལབ་ཡས་ཅིག་གནས་སྟངས་འདི་ད་ད་འདྲའི་གནས་སྟངས་ལ་ད་ཅིག་ཁ་གསལ་ར་གསལ་རོགས་འདི་འདྲའི་གནས་སྟངས་ཆགས་ཀྱི་འདུག་ཨ། ད་འདི་འདྲའི་ངོས་ནས་ང་ཚོའི་ངོས་ནས་ད་མ་འོངས་པར་ཅིག་ད་ང་ཚོས་ཅིག་གི་ཤོད་ཐུབ་མ་ད་ང་ཚོའི་ངོས་ནས་ཅིག་ཚོགས་ཆེན་གྱི་བརྒྱུད་ལམ་ཐོག་ནས་ང་ཚོའི་ངོས་ནས་སུད་ཏར་ཚོང་འདི་ང་ཚོའི་ངོས་ནས་ཁ་ཕྱོགས་ག་འདྲས་ཆོག་ད་ཡག་རུ་གཏང་དགོས་ཀྱི་དེ་འདྲའི་ཐོག་ནས་ང་ཚོའི་ངོས་ནས་ཅིག་ད་གྲོས་བསྡུར་ལ་འོ་རེད་ཐག་གཅོད་དེ་འདྲས་བཞག་གོ་བྱེད་དགོས་རེད་བསམ་གྱི་འདུག་ཞུ་ཡ་ཡིན། ཡང་དེང་སང་བོད་མི་དགུན་ཚོང་གཉེར་ཡུལ་ས་ཁུལ་མང་པོའི་ནང། བོད་མིའི་ཁྲོམ་རའི་ཉེ་འཁྲིས་སུ་ས་གནས་ཡུལ་མི་དང་ཧི་མ་ལ་ཡའི་རི་རྒྱུད་ཀྱི་མི་རིགས་ཚོས་ཀྱང་བལ་གོས་ཀྱི་དགུན་ཚོང་གཉེར་བཞིན་པ་དེས་བོད་མིའི་ཚོང་ལ་གནོད་ཀྱི་ཡོད་པ་དང། དེ་ནི་དགུན་ཚོང་གཉེར་མཁན་བོད་མི་ཚོར་དཀའ་ངལ་གསར་པ་ཞིག་ཡིན་འདུག། རྩ་བའི་མི་ད་ད་ལྟའི་ང་ཚོའི་ངོས་ནས་ཅིག་ད་དཀའ་ངལ་རིགས་གཅིག་ང་ཚོའི་ངོས་ནས་ད་ཅིག་ག་རེ་བྱེད་ཀྱི་ཡོད་ར་ཞུས་པ་ཡིན་ན་ད་དེའི་དཀའ་ངལ་འདི་དམིགས་བསལ་གྱི་ད་ཅིག་ད་ལོ་ཙམ་མ་རེད་ད་དེ་སྔ་ནས་དཀའ་ངལ་ཡོང་དང་ཡོང་བཞིན་པ་ཆགས་ཀྱི་ཡོད་རེད་ད་ད་ལྟའི་གནས་སྟངས་ལ་བལྟས་ཙང་དེ་གནས་ཚུལ་མང་རུ་འགྲོ་འགྲོ་གི་ཡོད་རེད་ད་འདི་ལབ་ན་ད་ཅིག་ང་ཚོ་རྒྱ་གར་རྒྱལ་ཡོངས་ནང་ལ་ཅིག་ད་ཅིག་སུད་ཏར་ཚོང་གི་ད་ཅིག་ལས་ཀ་བྱེད་མཁན་བོད་པ་ཙམ་མ་ཡིན་པ་ཅིག་རྒྱ་གར་ཡུལ་མི་རེད་ད་ག་ནང་བཞིན་ད་ཅིག་གིས་ད་ང་ཚོའི་ངོས་ནས་ད་གདོང་རིས་གཅིག་པ་ཡིན་པ་དེ་འདྲའི་ངོས་ནས་ཅིག་ད་ང་ཚོའི་གི་ཁྲོམ་ར་གི་གཡས་གཡོན་ལ་ཅིག་ད་ས་ཆ་རིམ་བྱེད་ར་བ་དེ་འདྲའི་ཅིག་གི་ངོས་ནས་ད་ཁོང་ཚོ་གིས་ང་ཚོའི་ངོས་ནས་ད་ཐད་ཀར་མ་ཡིན་པར་ད་ཅིག་ཟུར་ནས་ང་ཚོ་གི་ཚོང་ལ་ད་ཅིག་དོ་ཕོག་འགྲོ་གི་ཡོད་རེད་བ། འདི་གིས་ད་ཅིག་ང་ཚོ་ངོས་ནས་དཀའ་ངལ་ཅིག་ད་ང་ཚོ་ངོས་ནས་ད་ཅིག་དེ་སྔ་དཀའ་ངལ་ཅི་འདྲ་འགྲིག་ཡོད་ད་ད་ལའི་ད་ལྟའི་གནས་སྟངས་ལ་ད་ལོ་རེ་ལོ་རེ་ཅིག་དཀའ་ངལ་ཆེ་རུ་ཆེ་རུ་གནས་སྟངས་ཅིག་ད་ང་ཚོ་དཀའ་ངལ་གསར་པ་འདྲ་ཞིག་ཆགས་བསྡད་ཤག་ལབ་ཞུ་ཡས་ཡིན། ཡང་དགུན་ཚོང་ནི་ལོ་རེ་ནས་ལོ་རེ་སྐྱོ་རུ་འགྲོ་བཞིན་པ་ནི་གཙོ་བོ་གནམ་གཤིས་འགྱུར་ལྡོག་གི་རྐྱེན་གྱིས་ཡིན་པ་དང། ལྷག་པར་དུ་ཀོ་ཝིཌ་བཅུ་དགུ་ཏོག་དབྱིབས་ནད་ཡམས་ཀྱི་སྐབས་སུ་དྲ་རྒྱའི་ལམ་ནས་ཚོང་ལས་གཉེར་མཁན་མང་དུ་ཕྱིན་པའི་ཆ་ནས་ཚོང་ཁང་ནས་ཉོ་མཁན་ཉུང་དུ་ཕྱིན་པ་དེ་ཡང་བོད་མིའི་དགུན་ཚོང་སྐྱོ་རུ་འགྲོ་བཞིན་པའི་རྒྱུ་རྐྱེན་ཞིག་ཡིན་པ་བསྟན་འཛིན་པ་སངས་ལགས་ཀྱིས་མུ་མཐུད་ནས་འགྲེལ་བརྗོད་གནང་བྱུང། ད་ལོ་ང་ཚོ་ད་ཚོང་བྱུང་མེད་པའི་གི་ད་ཅིག་གི་གནས་སྟངས་ཆགས་ཡོད་རེད་དེ་འདྲའི་ངོས་ནས་ད་ཅིག་གི་ང་ཚོའི་ངོས་ནས་ད་ཅིག་གནམ་གཤིས་གཅིག་པུ་རེད་ལ་ང་ཚོ་དེ་སྔ་ཅིག་བསམ་བློ་བཏང་གི་ཡོད་རེད་ད་ད་ལྟའི་གནས་སྟངས་ལ་གནམ་གཤིས་ད་བརྒྱ་ཆ་བརྒྱ་གནམ་གཤིས་དང་འབྲེལ་བ་ཆགས་ཀྱི་ཡོད་རེད་བ་ད་ལོ་འགྲོ་བྱ་བྱས་ན་ང་ཚོ་ཕྱི་ཟླ་བཅུ་གཅིག་ནང་ལ་རྒྱ་གར་རྒྱལ་ཡོངས་ནང་ཚོང་བྱུང་ཡོད་མ་རེད་དེ་ལྟའི་སྔོན་ཕྱི་ཟླ་བཅུ་གཉིས་ནང་ལ་ཏོག་ཙམ་ཤུགས་ཐེབས་ཡོད་རེད། ཕྱི་ཟླ་དང་པོ་ནང་ལ་རང་འཇགས་ད་ཅིག་ཚོང་གི་གནས་སྟངས་སྐྱོ་རུ་བྱས། ད་ད་ལྟའི་གི་གནས་སྟངས་ལ་ང་ཚོ་ཕྱི་ཟླ་དང་པོའི་ཟླ་གཞུག་ལ་ང་ཚོ་དུ་ས་ཁ་ནས་འབྱོར་ཏེ། ད་ས་གནས་ནང་སླེབས་རིགས་བར་ད་ད་གནམ་གཤིས་ཡང་གྲང་མོ་ཡོད་རེད་བ། ད་དེ་གནམ་གཤིས་གྲང་མོ་འདི་ད་ད་དེ་གནམ་གཤིས་དེ་བྱུང་ན། ཕྱི་ཟླ་བཅུ་གཅིག་ནང་ལ་གནམ་གྲང་དགོས་དགོས་རེད་དེ་འདྲའི་སྔོན་ད་གནམ་གཤིས་ད་འཛམ་བུ་གླིང་ཁོ་རང་ནང་གནམ་གཤིས་འགྱུར་ལྡོག་ཤོར་བསྡད་ཀྱི་འདུག་ཨ། ད་འདིའི་རིགས་འདི་ང་ཚོའི་ངོས་ནས་ཅིག་ད་ཅིག་སུད་ཊར་ཚོང་རྒྱག་མཁན་ཚང་མས་ཀྱིས་མ་འོངས་པ་ཅ་ལག་སྟོན་པའི་སྐབས་ལ་ངེས་པར་དུ་ང་ཚོའི་ངོས་ནས་ཅིག་ད་ཅ་ལག་སྟོན་པའི་སྐབས་ལ་ང་ཚོ་དགོངས་པ་རྒྱ་ཆེན་པོ་བཞེས་འོར་ཐང་ཁུ་ཚོ་ལ་ཅ་ལག་སྟོན་སྟངས་ཅིག་མང་ཉུང་རེད་གཉིས་ནས་ཨ་རྒྱ་གར་རྒྱལ་ཡོངས་ནང་ལ་ཅིག་ད་སུད་ཊར་ཚོང་རྒྱག་མཁན་མང་རུ་མང་འགྲོ་དུས་སྐབས་ལ་ཉོ་མཁན་ཁོ་རང་འཇགས་བྱས་ཨ་ཚོང་རྒྱག་མཁན་ཁོ་མང་ཡོད་དུས་སྐབས་ལ་ཅ་ལག་ཁོ་རང་བཞིན་གྱིས་ཉོ་མཁན་བྱུང་མེད་ཀྱི་གནས་སྟངས་ཅིག་རང་བཞིན་ཆགས་ཀྱི་ཡོད་རེད། གཉིས་ནས་ཨ་ནི་ཅིག་རྒྱ་ནག་གི་ནད་ཡམས་ཀྱི་རྗེས་ནས་ཕྱིན་ནས་ད་རྒྱ་གར་རྒྱལ་ཡོངས་ནང་ལ་ཅིག་དྲ་རྒྱའི་བརྒྱུད་ལམ་ཐོག་ནས་ཅ་ལག་ཉོ་མཁན་ཤུགས་ཆེ་རུ་ཞུགས་འགྲོ་དུས་སྐབས་ལ་འདིའི་སྐབས་ང་ཚོའི་ངོས་ནས་ཅིག་ཅ་ལག་ད་ཅིག་གི་ཉོ་མཁན་ཉུང་རུ་རང་བཞིན་འགྲོ་དུས་སྐབས་ལ་ད་དེ་ལས་སོང་ནས་ང་ཚོའི་ངོས་ནས་མ་འོངས་པ་ང་ཚོའི་ངོས་ནས་ཅིག་ད་ཕྱོགས་གང་ས་ནས་ང་ཚོའི་ངོས་ནས་དགོངས་པ་རྒྱ་ཆེན་པོ་ཅིག་མ་བཞེས་པ་ཡིན་ན་མ་འོངས་པ་ང་ཚོའི་ངོས་ནས་ཚོང་གི་གནས་སྟངས་འདི་སྐྱོ་རུ་སྐྱོ་རུ་འགྲོ་ཡས་ཡིན་པ་ཅིག་གསལ་པོ་རེད་ཤག་ལ་འདི་འདྲས་ཅིག་ཞུ་ཡོད་ཞུ་ངེས་འགྲོ་སོང། ཡང་རྒྱ་གར་གྱི་ནུབ་སྦེང་གོལ་གྱི་གྲོང་ཁྱེར་ཨ་སན་སོལ་ནང་དགུན་ཚོང་གཉེར་མཁན་བུད་མེད་རྣམས་ཀྱིས་ཕྱི་ཟླ་དང་པོའི་ཟླ་དཀྱིལ་དུ་ཚོང་གཞུག་བསྡུས་ནས། དགུན་དུས་ཟླ་བ་གསུམ་རིང་གསར་རྒྱག་བྱས་པའི་འཕྲལ་སེལ་གྱི་ཁྲོམ་ར་དེ་བཤིག་ཡག་འགོ་འཛུགས་གནང་བཞག་རྒྱ་གར་ནང་ལ་དགུན་ཚོང་གཉེར་ཡུལ་ས་ཁུལ་ཕལ་ཆེ་བའི་ནང་ལོ་ལྟར་ཕྱི་ཟླ་དགུ་པ་བཅུ་པའི་ནང་ལ་དགུན་ཚོང་གི་གྲ་སྒྲིག་གནང་སྐབས། དགུན་ཚོང་ཆེད་འཕྲལ་སེལ་ཁྲོམ་ར་གསར་རྒྱག་བྱ་རྒྱུར་དཀའ་ངལ་ཆེན་པོ་ཡོད་པའི་ཐོག་འགྲོ་སོང་དང་དུས་ཚོད་ཡང་མང་པོ་ཞིག་བཏང་དགོས་ཀྱི་ཡོད་འདུག་དཔེར་ན་ཨ་སན་སོལ་གྱི་ཁྲོམ་ར་དེ་གསར་རྒྱག་བྱ་རྒྱུར་དཀའ་ལས་མང་པོ་རྒྱབ་དགོས་བྱུང་ཡོད་ཀྱང། མར་བཤིག་རྒྱུར་བདུན་ཕྲག་གཅིག་ཙམ་ལས་དགོས་ཀྱི་མེད་ལུགས། ཨ་སན་སོལ་པོ་ཏཱ་ལ་བོད་མིའི་ཁྲོམ་རའི་རྒྱུན་ལས་ཟུར་པ་ཚེ་རིང་དགའ་བ་ལགས་ཀྱིས་གསུངས་གནང་གི་འདུག། West Bengal། གྱི་མངའ་སྡེ་ན་ཡོད་པའི་ཨ་སན་སོལ་བོད་མིའི་སུད་ཚོང་ཚོགས་པའི་གིས་ད་ད་ལོ་གི་ཚོང་དེ་ད་དེ་རིང་ཉིན་མོ་ནས་ཡང་མཇུག་བསྒྲིལ་བ་རེད་ཟེར་དུས་ད་སང་ཉིན་ང་ཚོ་ཁྲོམ་ས་གཏོར་ཡས་དེ་ནི་ཡང་འགོ་བཙུགས་དགོས་རེད་བདུན་ཕྲག་གཅིག་ནང་ཁུལ་ལ་ཚར་འགྲོ་དགོས་རེད་ལབ་ཞུ་ཡས་ཡིན། ཁྲོམ་ར་བཤིག་པའི་ཁྲོམ་རའི་ལྕགས་ཤོག་དང། ཤིང་ཆས་སྨྱུག་མའི་ཀ་བ་སོགས་ཡོ་བྱད་ལོ་རྗེས་མར་ཕན་ཐོགས་ཡོད་པ་རྣམས་དོས་ཁང་གཡར་ནས་དོས་ཁང་ནང་ལ་བཞག་གནང་གི་ཡོད་འདུག། སྤྱིར་བཏང་དེ་རེད་ད་ང་ཚོའི་གི་ལྕགས་ཤོག་ད་ད་ང་ཚོའི་དེ་ནང་ལོགས་ལ་ལྕགས་ཀྱི་ད pipe ད་ཆ་ཚང་ཅི་ང་ཚོའི་གི་ཉག་དེ་བོར་སོ་སོའི་གི་ད་དེ་ལ་ཅ་ལག་བླུགས་ས་དེ་ལ་གཡར་ནས། ཨ་ནི་ད་ག་ནང་བཞིན་ད་དེ་ནང་ལོགས་ལ་ཡང bamboo དེ་འདྲ་ཡང་བེད་སྤྱོད་བཏང་གི་ཡོད་རེད།

ཨ་སན་སོལ་གྱི་བོད་མི་ཚོང་པ་ཚོས་དེ་སྔ་དང་མི་འདྲ་བར། འདི་ལོ་ཐེངས་དང་པོར་ཚོང་མཇུག་མ་བསྡུས་གོང། བདུན་ཕྲག་གཅིག་ཙམ་གྱི་རིང་བརྒྱ་ཆ་ཉི་ཤུ་ཆག་ཡང་གནང་ནས་ཚོང་ལས་གཉེར་བ་དེས་ཉོ་མཁན་དང་ལྷག་པར་དུ་བོད་མི་ཚོང་པ་ཚོའི་ཚོང་ལ་ཕན་ཐོགས་ཆེན་པོ་བྱུང་ཡོད་ལུགས་ཚེ་རིང་དགའ་བ་ལགས་ཀྱིས་མུ་མཐུད་འགྲེལ་བརྗོད་གནང་བྱུང། ལགས་འོང་སྤྱིར་བཏང་ད། ལུང་པ་གཞན་པ་ཆ་ཚང་འདྲ་བོ་ད་གཅིག་པ་གཅིག་རྐྱང་འདྲ་བོ་བྱུང་ཡོད་རེད། དེའི་ནང་ལོགས་ལ་དམིགས་བསལ་ད་ལོ་ཚོང་ད་མ་བྱུང་བའི་ད་དགོས་པ་རྒྱུ་མཚན་གཙོ་བོ་འདི་ད་གནམ་གཤིས་ཀྱི་ད་ཚ་གྲང་འདི་ད། འགྱུར་བ་ཐེབས་པའི་རྐྱེན་གྱིས་ད། ཕྱི་ཟླ་བཅུ་གཅིག་ནང་ལ་གྲང་མོ་བཅས་ཤར་མ་ཐུབ། འདིའི་རྐྱེན་གྱིས་ད་རྒྱ་གར་ཉོ་མཁན་འདི་ཟབ་གཏོང་བྱེད་དཔེ་ཉུང་དུ་འགྲོ། འདི་གི་ཅ་ལག་ཕོན་ཆེན་པོ་ཅིག་ལྷག་ཡོད་དེ་ཡིན་ནའི་ཨ་སན་སོལ་འདི་འདྲ་བོ་བྱེད་པ་ཡིན་ན་ཕྱི་ཟླ་བཅུ་གཉིས་ཀྱི་ཏ་རིག་ཉི་ཤུ་རྩ་གཉིས་རྩ་གསུམ་ད་བོད་པའི་ཀྱི་བོད་ཟླ་བཅུ་གཉིས་ཀྱི་ནང་དུ་ཨ་ད་དགུ་དང་པོ་དེ་འདྲའི་ཅིག་ནས་ཏི་སེ་གནམ་གཤིས་གྲང་མོ་འདི། འགོ་བཙུགས་ནས་ད་འདྲ་བོ་འདི་ད་གྲང་མོ་འདི་ལས་ཅིག་བསྡད་ཐུབ་སོང། དེ་སོང་ཙང་འདི་གི་ཏི་ཞིག་ཁྱད་པར་ཅིག་འགྲོ་ལགས་འོང། འདི་དང་མཉམ་དུ་ད་ད་ལྟ་ཨ་སན་སོལ་ང་ཚོའི་གི West Bengal ནང་ཡོད་པའི་ད་སུད་ཚོང་ཚོགས་པའི་གི་ཨི་ཐེངས་མ་དང་པོ་ད་ག་ཚ་ཕྱི་ཟླ་དང་པོའི་གི་ཚེས་བཅོ་ལྔ་ནས་ད་ང་ཚོ་ཡ་རྒྱ་གར་ད་སྐོར་གཅིག་ཁྱབ་བསྒྲགས་བཏང་ནས་ད་ལོ་བརྒྱ་ཆ་ཉི་ཤུ་གཅིག་གཅོག་ཆའི་ཐོག་ནས་ང་ཚོ་གི Discount ཐོག་ནི་ཚོང་ཡས་ཀྱི་ལས་གཞི་དང་པོ་ཚང་མ་ཐེངས་མ་དང་པོ་གཅིག་འགྲིག་རེད་འདི་ཆག་ཏུ་ཉག་ཏུ་མིན་པ་བྱས་ང་ཚོའི་འཐུས་མིའི་ངོས་ནས་ད་ཁྲོམ་ས་རེ་རེ་ལ་བཅར་བཟོས་ནི་གཅིག་དང་ནམ་རྒྱུན་གཅིག་སྟོང་ལ་སྒོར་མོ་གཅིག་སྟོང་གི་གོང་ཚད་འདི་བརྒྱ་ཆ་ཉི་ཤུ་ཕབ་པའི་ག་ཚོད་སླེབ་ཀྱི་ཡོད་མེད་དེ་འདྲའི་ཤོག་བྱང་གཅིག་ཚོང་ཁང་རེ་རེ་ལ་བཀྲམ་ནས་ཨ་དེ་འདྲའི་གཅིག་ཚོང་ཡས་ཀྱི་འགོ་བཙུགས་ཡིན། ད་ལགས་འོང་ཚང་ལ་འདི་གི་ཏི་ཞིག་ན་མཉམ་དུ་ལ་ད་གནམ་གཤིས་འདི་བས་ཕྱི་ཟླ་དང་པོའི་གི་ཏ་རིག་བཅུ་བཅོ་ལྔ་དེ་ལ་གྲང་མོ་དེ་ཡག་པོ་བསྡད་སོང་ད་རེའི་བར་དུ་མུ་མཐུད་ནས་གྲང་མོ་བསྡད་སོང་བ་ལ་འདི་གི་ག་ལ་གང་འཚམ་ཞིག་ད་མི་མང་ལ་ད་ཕན་ཐོགས་འདྲ་བོ་ཞིག་བྱུང་སོང་དེ་མ་གཏོགས་ཅ་ལག་ཁ་མེད་སྡེ་མེད་ལྷག་ཡས་ཀྱི་ཉེན་ཁ་ཞིག་འདུག་འདི་གི་ཏིས་ག་ལ་གང་འཚམ་ཞིག་ཕན་རླབས་བྱུང་སོང། ཚོང་ཡག་པོ་བྱུང་ཡོད་མེད་ལ་མ་ལྟོས་པར། འདི་ལོ་ཨ་སན་སོལ་ནང་ཚོང་ལས་གཉེར་མཁན་བོད་མི་ཚོང་པ་ཚོར་ཡང་ཚོང་ཟོག་བོར་བརླག་ཤོར་བ་དང་མེ་སྐྱོན་སོགས་ཀྱི་རྐྱེན་ངན་བར་ཆད་དེ་འདྲ་གང་ཡང་བྱུང་མེད་པ་རེད་བཞག། ད་དེ་རེད་སྤྱི་ནོར་གོང་ས ྋསྐྱབས་མགོན་ཆེན་པོའི་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ད་ལོའི་ཨ་སན་སོལ་སུད་ཚོང་ཚོགས་པའི་ནང་ལོགས་ལ་དེ་འདྲའི་གི་གོད་ཆག་དེ་འདྲའི་རྩ་བ་ཉིད་ནས་བྱུང་མ་སོང་ད་ཚོང་འགོ་མ་འཛུགས་ཀྱི་གོང་ལ་ང་ཚོའི་མི་མང་ངོས་ནས་ད་ལོ་དམིགས་བསལ་གྱི་སྒྲོལ་མ་ཉིན་བདུན་མཚན་བདུན་དེ་འདྲའི་ཅིག་གི་ང་ཚོས་གི་ཐུབ་སོང་འདི་གི་ད་དངོས་གནས་ཁོ་རང་ཚོ་དཀའ་དཀའ་ངལ་བར་ཆད་ཅི་ཡང་བྱུང་མ་སོང་ལབ་ནས་ཞུ་ཡས་ཡིན་བསམ་ལ། ཡང་འདི་ལོ་དགུན་ཚོང་གཉེར་མཁན་བོད་མི་ཚོར་ཚོང་དེ་ཙམ་ཡག་པོ་བྱུང་མེད་ཀྱང། བོད་མིའི་སྒྲིག་འཛུགས་ནས་གཡར་བའི་སྐྱེད་ཆུང་བུན་གཡར་གྱི་མ་དང་སྐྱེད་ཀ་གཉིས་ཀ་རིམ་པས་ཕྱིར་འབུལ་ཞུ་བཞིན་ཡིན་འདུག་ལས་རིམ་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པ་ཐུགས་རྗེ་ཆེ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་དབྱངས་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུས་མཁན་མཁའ་འགྲོ་གཡང་འཛོམས་ལགས་དང་བསྟན་འཛིན་དཔལ་མོ་བཅས་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།